ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གསུམ་རེས་གཟའ་ལྷག་པའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མདོ་སྨད་སྐྱེ་རྒུ་མདོ་རུ་གནས་སྡོད་བོད་མིའི་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་ཚེ་རིང་མཚོ་ལགས་ཀྱིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བའི་སྐོར་སྤྱི་ཚོགས་དྲ་ལམ་ཁག་ཏུ་མི་རིགས་དབྱེ་འབྱེད་དང་ལྐོག་ཟ་རུལ་སུངས་སོགས་ཀྱི་ཐོག་ལ་ཤུགས་རྐྱེན་ཆེན་པོ་སྤྲོད་ཐབས་བྱེད་ཀྱི་ཡོད་པ་དམར་འདོན་བྱས་པའི་ཉེས་མིང་འོག་ཁོ་མོ་ཉིན་གྲངས་བཅོ་ལྔའི་རིང་བཙོན་འཇུག་དོ་དམ་བྱས་པ་ཐེངས་གཉིས་པ་དེ་ཡིན་པ་བཅས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། བོད་ནང་གི་གཞས་པ་གྲགས་ཅན་གངས་ཤུགས་ལགས་འདས་གྲོངས་ཕྱིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཡང་བལ་ཡུལ་གྱི་སྤྱི་ཚོགས་ཞབས་ཞུ་བ་དབང་ཕྱུག་རབ་བརྟན་བླ་མ་ལགས་ནས་གྲོང་གསེབ་དབུལ་ཕོངས་ཀྱི་ས་ཁུལ་དུ་འཕྲོད་བསྟེན་ཞབས་འདེགས་ཐད་གཟེངས་ཐོན་གྱི་བྱས་རྗེས་བཞག་པར་རྒྱ་གར་དང་སིང་ག་པོར་སོགས་ཀྱི་ཆེས་མཐོའི་གཟེངས་རྟགས་ཕུལ་ཡོད་པའི་སྐོར་ཞིག་དང། བོད་ཀྱི་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས་གཉིས་ཀྱིས་གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་གི་གསུང་ཆོས་རིང་སྤྱི་ཚོགས་ཞབས་ཞུ་གནང་བཞིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གིས་བདེ་སྲུང་བློན་ཆེན་གསར་པ་བསྐོ་གཞག་བྱས་པའི་རྗེས་གྲོས་ཚོགས་ཀྱི་གྲོས་ཚོགས་ཀྱི་ཚོགས་མི་ཡིན་པའི་དམག་དཔོན་དགུ་ཕྱིར་འབུད་བྱས་པ་ནི་ལྐོག་ཟ་དང་འབྲེལ་བ་ཡོད་པ་གནད་དོན་དབྱེ་ཞིབ་པས་བརྗོད་འདུག་ལ་ཞི་ཅིན་ཕིང་གིས་ལྐོག་ཟ་རུལ་སུངས་གཙང་སེལ་གྱི་སྲིད་ཇུས་དེས་བོད་ནང་ཕན་ཐོགས་ཡོང་གི་ཡོད་མེད་སོགས་ཀྱི་ཐད་འབྲེལ་ཡོད་ལ་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་དང། དམིགས་བསལ་བཅར་འདྲི་ཞུས་པའི་ལེ་ཚན་ནང་ཐའེ་ཝན་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་སུ་ཐའེ་ཝན་སྲིད་འཛིན་འོས་བསྡུའི་ལས་འགུལ་དང་འོས་མི་སུར་རྒྱལ་ཁ་ཐོབ་རྒྱུའི་རེ་བ་ཆེ་བ་ཡོད་མེད་སོགས་ཀྱི་གནད་དོན་ཐད་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་གཡུ་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། བོད་མདོ་སྨད་ཁྲི་ཀ་རྫོང་ནས་ཡིན་ཞིང་ད་ལྟའི་ཆར་སྐྱེ་རྒུ་མདོ་རུ་གནས་སྡོད་གནང་མཁན་བོད་མིའི་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་ཚེ་རིང་མཚོ་ལགས་ཀྱིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བའི་སྐོར་སྤྱི་ཚོགས་དྲ་ལམ་ཁག་ཏུ་བཀོད་དེ་དམར་འདོན་བྱས་པའི་ཉེས་མིང་འོག་བཙོན་འཇུག་དོ་དམ་བྱས་པ་ཐེངས་གཉིས་པ་དེ་ཡིན་པ་དང་ཚེ་རིང་མཚོ་ལགས་ཀྱི་ལས་འགུལ་དེས་མི་རིགས་དབྱེ་འབྱེད་དང་ལྐོག་ཟ་རུལ་སུངས་ཀྱི་ཐོག་ལ་ཤུགས་རྐྱེན་ཆེན་པོ་སྤྲོད་ཐབས་བྱེད་ཀྱི་ཡོད་པས་ཁོ་མོ་ཉིན་བཅོ་ལྔའི་རིང་དོ་དམ་བཀག་ཉར་བྱས་ཡོད་པ་རེད། བོད་མིའི་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ཀྱིས་རྒྱ་ནག་གཞུང་གིས་ཚེ་རིང་མཚོ་ལགས་འཇུ་བཟུང་བཀག་ཉར་བྱེད་དགོས་དོན་གྱི་སྐོར་ནི་དབྱེ་འབྱེད་བྱེད་ཕྱོགས་ཀྱི་བྱ་སྤྱོད་ཡིན་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
གཅིག་ད་ག་ད་བོད་མི་སྒེར་ལ་ཡང་ཕྱི་ཕྱོགས་གཉའ་གནོན་མང་པོ་ཞིག་སླེབས་སྡོད་ཀྱི་ཡོད་བ་དང་སྒེར་གྱི་ངོས་ཐད་ནས་སོ་སོ་གིས་ཚོང་ལས་ཡག་པོ་ཞིག་གཉེར་གཉེར་འདོད་ཡོད་པས་ནི་ལས་ད་ག་ད་དཔོན་པོ་དེ་ཚོ་གི་ཁ་ལ་མ་ཉན་པ་ཡིན་ན་ཨ་ནི་གཅིག་ཁྲིམས་མཐུན་ལུགས་མཐུན་ཆགས་ཡོད་ནའི་ལས་ཁོང་ཁོང་ཚོ་ལ་ཡང་ཨ་ནི་གཅིག་སོ་སོ་འདོད་མོས་ཀྱི། འཚོལ་སྣེ་ཞིག་དང་འདོད་མོས་ཀྱིས་ཚོང་ལས་ཆེད་གཉེར་ཡག་གི་ཨན་ཁྱོ་དེ་ཁར་ཚོར་ལྟ་ཅིག་གོ་སྐབས་མེད་དེ་བ་དེ་འདྲའི་གནད་དོན་མང་པོ་ཞིག་མོ་རང་གིས་གླེང་སློང་བྱས་པ་རེད་བྱས་ཙང་ཨ་ནི་དེ་འདྲའི་གླེང་སློང་བྱས་པ་ལ་དེ་དེ་ལ་བརྟེན་བྱས་ད་ཁོང་ཚོས་ཨ་ནི་རྒྱ་ནག་གཞུང་གིས་དེ་ཨ་ནི་ཅིག་སྙད་བཀོ་ཟིང་སློང་བྱས་པ་རེད་ད་ཁོ་རང་ཚོས་ཀྱི་སྙད་བཀོ་ཟིང་སློང་ཟེར་ཡ་དེ་ཡང་ཅིག་དེ་འདྲའི་ཅིག་ལ་སྙད་བཀོ་ཟིང་སློང་ཟེར་ཡ་ཞིག་ཨ་ནི་ཁ་གསལ་ཁ་གསལ་པོ་མེད་པ་བྱས་ཨ་ནི་དེའི་འོག་ལ་ཡ་ད་ཅིག་ཆབ་སྲིད་དང་འབྲེལ་བ་ཡོང་གི་མང་པོ་ཅིག་དག་རང་སྒང་ལ་ཡ་སྙད་བཀོ་ཟིང་སློང་གི་མིང་ཐོག་ནས་ཡ།

ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་ནས་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བར་སྲིད་འཛིན་བཀག་ཉར་བྱས་པ་བཅས་འཁོད་འདུག་ལ་ཡིག་ཆ་དེར་འབྲེལ་ཡོད་ཉེས་རྡོག་པའི་མིང་རྟགས་བཀོད་ཡོད་ཀྱང་ཚེ་རིང་མཚོ་ལགས་ཀྱི་ངོས་ལེན་གྱི་མིང་རྟགས་གང་ཡང་བཀོད་མེད་པ་རེད། ཡིག་ཆ་དེ་ལྟར་ན་ཚེ་རིང་མཚོ་ལགས་བཀག་ཉར་མ་བྱས་སྔོན་གྱི་ཉིན་གྲངས་བཅོ་བརྒྱད་ཙམ་གྱི་རིང་རྒྱ་ནག་གཞུང་ལ་ཐེར་འདོན་གྱི་བརྙན་ཐུང་བཅུ་བདུན་ཙམ་སྤེལ་འདུག་པ་གསལ་ཡང། ཁོ་མོའི་སྒེར་གྱི་དྲ་བྱང་ཕྱི་ལོགས་ནས་ལྟ་མི་ཐུབ་པ་བཟོས་ཡོད་པ་སོགས་ཀྱི་འགོག་རྐྱེན་ལ་བརྟེན་ནས་བརྙན་ཐུང་འགའ་ཤས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལྟེ་གནས་ཁང་ལ་ལག་སོན་བྱུང་ཡོད་པ་རེད། ཡང་སྤྱི་ཟླ་བདུན་པའི་ཚེས་བཅུ་དྲུག་ཉིན་སྤེལ་བའི་བརྙན་ཐུང་ཞིག་གི་ནང་དུ་ཚེ་རིང་མཚོ་ལགས་ཀྱིས་ལྷ་སའི་མེ་འཁོར་ས་ཚིགས་སུ་རྒྱ་མི་འགྲུལ་པ་ཚོ་ཤར་སེར་འགྲོ་བཞིན་པ་དང་བོད་མི་ཁག་ཅིག་ཟུར་བཀག་བྱས་ཡོད་པའི་ཡུལ་དངོས་བརྙན་ལམ་ནས་བཏོན་ཞིང་རྒྱ་སྐད་ཐོག་ལྷ་སའི་འབྲེལ་ཡོད་ཚན་པ་དེ་ཚོས་ཀྲུང་གོའི་ཁྲིམས་དང་འགལ་བའི་བྱ་སྤྱོད་སྤེལ་ནས་མི་རིགས་དབྱེ་འབྱེད་བྱེད་བཞིན་པ་ཐེར་འདོན་བྱས་འདུག། ཚེ་རིང་མཚོ་ལགས་ནས་བརྙན་ཐུང་ནང་ས་གནས་སྲིད་གཞུང་གིས་ས་བདག་རིང་ལུགས་ཀྱི་བསམ་བློ་འཁྱེར་སྟངས་དང་ཁོང་ཚོས་ཡུལ་ཤུལ་མི་དམངས་བདེ་འཇགས་ལས་ཁུངས་ལ་དབང་ཆ་ལོག་སྤྱོད་ལུགས་ལ་སྐྱོན་བརྗོད་བྱས་འདུག་ཚེ་རིང་མཚོ་ལགས་ཀྱི་བརྙན་ཐུང་དེ་དག་ལ་རྒྱ་ཁྱབ་ཏུ་དོ་སྣང་དང་རྒྱབ་སྐྱོར་ཡོད་ལ་རྒྱ་ནག་གི་དཔོན་རིགས་ཚོས་ཀྱང་དོ་སྣང་བྱས་ཡོད་པ་རེད། ཚེ་རིང་མཚོ་ལགས་ཀྱིས་ཁོ་མོར་སྔོན་ཆད་དེ་ལྟ་བུའི་དཀའ་ངལ་འཕྲད་མྱོང་བས་ད་ལྟ་ཡང་ལྐོག་གསོད་བྱས་པ་སོགས་བྱུང་ཚེ་ཁོ་མོར་དྲང་བདེན་སྐྱོང་རོགས་ཞེས་འབོད་སྐུལ་གྱི་ཡིག་ཆ་དྲ་ཐོག་ཏུ་སྤེལ་འདུག་ཀྱང་མི་གཞན་པས་མཐོང་བར་བཙན་བཀག་བཟོས་འདུག་ཚེ་རིང་མཚོ་ལགས་ཀྱིས་དེ་ལྟར་དྲང་བདེན་འཐབ་རྩོད་བྱས་པར་སྔ་གཞུག་བར་གསུམ་དུ་དེ་ལྟར་མནར་གཅོད་དང་ཉེན་ཁ་མང་པོ་འཕྲད་ཡོད་པར་བརྟེན། ཁོང་གི་བདེ་འཇགས་ཐད་བོད་མིའི་འགྲོ་བ་མིའི་ཐོབ་ཐང་ལྟེ་གནས་ཁང་ལ་སེམས་འཚབ་ཡོད་པ་དང་ཁོ་མོས་དེ་ལྟར་སྙིང་སྟོབས་ཆེན་པོས་སྔ་གཞུག་བར་གསུམ་དུ་བོད་ནང་གི་བོད་མི་ཚོའི་ཉིན་རེའི་འཚོ་བ་དང་ཚོང་ལས་སོགས་ཀྱི་ཐད་ལ་རྒྱ་ནག་འབྲེལ་ཡོད་ལས་ཁུངས་ཚོས་དབང་ཆ་ལོག་སྤྱོད་དང་ཁྲིམས་ལུགས་རྡོག་རོལ་བཏང་ནས་རྒྱ་ནག་གཞུང་གིས་ངེས་པར་དུ་རྒྱལ་སྤྱིའི་སྤྱི་ཆིངས་ཁག་དང་རང་གི་རྩ་ཁྲིམས་ནང་དུ་མི་ཐམས་ཅད་འདྲ་མཉམ་ཡིན་པའི་རྩ་དོན་འཁོད་པར་ཁྲིམས་ལྟར་འགན་སྲུང་བྱེད་དགོས་པ་མ་ཟད་ཚེ་རིང་མཚོ་ལགས་ཀྱི་དྲང་བདེན་ཞུ་འབོད་དང་ལེན་དང་ཁོ་མོའི་བདེ་འཇགས་ཐད་འགན་འཁུར་དགོས་པའི་འབོད་སྐུལ་ནན་པོ་ཞུས་ཡོད་འདུག།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། བོད་ནང་གི་གཞས་པ་གྲགས་ཅན་གངས་ཤུགས་ལགས་འདས་གྲོངས་སུ་ཕྱིན་ཡོད་པའི་སྐོར་ལ་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་གཉིས་ཉིན་བོད་ནང་གི་ཞོགས་པའི་ཕྱག་ཚོད་གསུམ་དང་སྐར་མ་བཅོ་བརྒྱད་སྟེང་བོད་ཀྱི་གཞས་པ་གྲགས་ཅན་གངས་ཤུགས་ལགས་སྙུང་གཞིའི་རྐྱེན་གྱིས་སྨན་བཅོས་བྱས་ཀྱང་ཕན་འབྲས་མ་བྱུང་བར་འདས་གྲོངས་སུ་ཕྱིན་ཡོད་པ་དང་བོད་ནང་གི་སྒྱུ་རྩལ་བ་སྨན་བླ་སྐྱབས་ལགས་ནས་གངས་ཤུགས་ལགས་སུ་ནད་གཞི་མྱུར་སྐྱོབ་བྱས་ཀྱང་ཕན་འབྲས་མ་བྱུང་བར་གློ་བུར་འདས་གྲོངས་སུ་ཕྱིན་སོང་བས་ཁོང་གི་ཕ་མ་སྤུན་མཆེད་དང་སློབ་བུ་དང་དགའ་ཉེ་དག་ནས་མྱ་ངན་གདུང་སེམས་བསིལ་རོགས་ཞུ་རྒྱུ་ལས་ཐབས་གཞན་ཅི་མེད་སྐོར་འགྲེལ་བརྗོད་གནང་འདུག་གཞས་པ་གངས་ཤུགས་ལགས་ནི་བོད་ནང་གླུ་གཞས་སྒྱུ་རྩལ་ཐད་ནས་མི་དམངས་ཀྱི་དགའ་བསུ་ཤུགས་ཆེར་ཐོབ་ཡོད་པའི་གཞས་པ་རྒན་གྲས་ཤིག་དང་སྤྱི་ཚོགས་སྟེང་ཁོང་ལ་བོད་ཀྱི་མཛའ་གཞས་རྒྱལ་པོར་འབོད་སྲོལ་ཞིག་ཀྱང་བྱུང་ཡོད་པ་དང་ཐེངས་འདིར་ཁོང་འདས་གྲོངས་སུ་ཕྱིན་པ་བོད་ཕྱི་ནང་གཉིས་ཀྱི་སྤྱི་ཚོགས་དྲ་ལམ་ཁག་ཏུ་ཁོང་ལ་གདུང་སེམས་མཉམ་སྐྱེད་དང་མྱ་ངན་སོགས་བྱེད་མཁན་མང་དག་ཅིག་བརྒྱུད་སྤེལ་བྱེད་བཞིན་འདུག་པ་ལས་བོད་མི་ཞིག་གིས་གངས་རིའི་གླུ་སྐད་བཞུད་སོང་དང། གངས་ཤུགས་བཞུད་སོང་ལ་ཁོང་གི་གླུ་གཞས་འཛོམས་པ་ཡག་མོ་ལུས་སོང་སོགས་བཀོད་འདུག་གངས་ཤུགས་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ཟླ་བ་དགུ་པའི་ཚེས་བཅོ་ལྔ་ཉིན་བོད་ནང་གི་རྔ་བ་རུ་སྐྱེས་ཤིང། ཟི་ཁྲོན་རོལ་དབྱངས་སློབ་གླིང་ནས་རོལ་དབྱངས་ཆེད་ལས་ཐོག་སློབ་མཐར་ཕྱིན་ཡོད་པ་དང། ཁོང་ཉིད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཙམ་ཞིག་ལ་བཙན་བྱོལ་དུ་འབྱོར་ནས་སུ་ཇཱ་བོད་ཁྱིམ་སློབ་གྲྭར་སློབ་གཉེར་གནང་མྱོང་ཡོད་འདུག་ལ། རྗེས་སུ་ཁོང་ཕྱིར་བོད་དུ་ཕེབས་ནས་བོད་ཀྱི་རྡུང་ལེན་པ་བདུད་བྷེ་ལགས་དགེ་རྒན་དུ་བསྟེན་ནས་རྡུང་ལེན་སྒྱུ་རྩལ་གཙོས་གླུ་གཞས་ཆེད་ལས་སློབ་གཉེར་གནང་ཡོད་འདུག་ལ་སྨན་བླ་སྐྱབས་ལགས་ནས་གངས་ཤུགས་ལགས་ཀྱིས་བོད་ནང་གི་མདོ་དབུས་ཁམས་གསུམ་ནས་སློབ་ཕྲུག་མང་དག་ཅིག་བསྐྱངས་གནང་ཡོད་པ་སོགས་བརྗོད་འདུག་གངས་ཤུགས་ལགས་སུ་ཚབ་མཚོན་གླུ་གཞས་བརྩམས་ཆོས་ལ་ཟླ་འོད་འོག་གི་པོ་ཏཱ་ལ་དང་མཛད་པའི་ཁུ་ཚོད་མ་བོ་གངས་ལྗོངས་སེམས་པའི་ལོག་མལ་སྙིང་ཁུང་གི་འབོད་པ་འཛོམས་པ་ཡག་མོ་ལ་སོགས་མང་པོ་ཡོད་པ་ལས་སེམས་ཀྱི་ལོག་མལ་དང་འཛོམས་པ་ཡག་མོ་སོགས་བོད་མདོ་དབུས་ཁམས་གསུམ་ཡོངས་ལ་སྐད་གྲགས་ཤུགས་ཆེར་ཕྱིན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བལ་ཡུལ་གྱི་སྤྱི་ཚོགས་ཞབས་ཞུ་བ་དབང་ཕྱུག་རབ་བརྟན་བླ་མ་ལགས་ཀྱིས་གྲོང་གསེབ་དབུལ་ཕོངས་ཀྱི་ས་ཁུལ་དུ་འཕྲོད་བསྟེན་ཞབས་འདེགས་ཐད་གཟེངས་ཐོན་གྱི་བྱས་རྗེས་བཞག་པར་རྒྱ་གར་དང་སིང་ག་པོར་སོགས་ཀྱི་ཆེས་མཐོའི་གཟེངས་རྟགས་ཕུལ་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། བལ་བོ་རྒྱལ་ཁབ་ཀྱི་ཡུལ་མི་ནང་པའི་དགེ་འདུན་པ་དབང་ཕྱུག་རབ་བརྟན་བླ་མ་ལགས་ནས་སྐྱིད་མོ་ལུང་ཐེབས་རྩ་ཁང་གསར་འཛུགས་བྱས་ཚོགས་གཙོ་གི་ཐུགས་འགན་བཞེས་ཏེ། ཁོ་རང་གི་ཆེད་ལས་དང་འབྲེལ་འདས་པའི་མི་ལོ་མང་བོ་གི་ནང་བལ་ཡུལ་གྱི་ཧི་མ་ལ་ཡི་རི་རྒྱུད་ཀྱི་གྲོང་གསེབ་དབུལ་ཕོངས་ཁག་ཏུ་ཆེད་བསྐྱོད་ཀྱིས་ཡུལ་མི་ཉམ་ཐག་ཚོར་སྨན་བཅོས་ཀྱི་ཐད་དུ་གཟེངས་སུ་ཐོན་པ་གི་བྱས་རྗེས་བཞག་པར་ཉེ་ཆར་རྒྱ་གར་སྒྱུ་རྩལ་མཐུན་ཚོགས་ཀྱི་གཟེངས་རྟགས་ཐོབ་པ་དང། དེ་བཞིན་སིང་ག་པོར་གྱི་གཞན་ཕན་དང་འགོ་ཁྲིད་ཧུར་ཐག་གི་གཟེངས་རྟགས་ཀྱང་ཕུལ་ཡོད་པས། དབང་ཕྱུག་རབ་བརྟན་བླ་མ་ལགས་ནས་ཁོ་རང་གི་རྩ་བའི་བླ་མ་ཁྲ་འགུ་རིན་པོ་ཆེ་མཆོག་གི་ལམ་སྟོན་བཞིན་སྤྱི་ཚོགས་ཞབས་ཕྱི་གི་ལམ་དུ་ཞུགས་པ་དང། དམིགས་བསལ་ས་གནས་ས་ཐོག་ཏུ་ཁ་ཡོད་ལག་ཡོད་ཀྱིས་དཀའ་ངལ་ཅན་ཚོར་ཞབས་འདེགས་སྒྲུབ་པ་ནི ྋགོང་ས་མཆོག་དང་སོ་སོའི་རྩ་བའི་བླ་མའི་བཀའ་བཞིན་སྒྲུབ་པར་ངོས་འཛིན་གནང་གི་ཡོད་ཅེས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ད་ལྟ་དམིགས་བསལ་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་ང་ཚོ་ཧི་མ་ལའི་རི་རྒྱུད་འདི་ཚོ་གིས་ང་རང་ཚོ་དངོས་གནས་དྲང་གནས་ང་རང་ཚོ་ཆོས་རིག་གཞུང་འདི་འཛིན་སྐྱོང་བྱེད་ཡ་གཅིག་དང། ང་རང་ཚོ་ནང་པ་སངས་རྒྱས་ཆོས་འདི་སྲུང་སྐྱོབ་བྱེད་ཡ་གཅིག་རེད། འདི་བྱེད་དུས་སྐབས་སུ་ད་ང་ཚོ་གིས་ད་ལྟ་ལས་ཀ་ཕྱག་ལས་ག་རེ་གནང་བ་ཡིན་ན་ཡང་ང་རང་ཚོ་བོད་རིགས་འདི་ཚོ་གིས་ཧི་མ་ལའི་རི་རྒྱུད་འདི་ཚོ་ཡི་གཅིག་བྱེད་དུས་སྐབས་སུ་དངོས་སུ་ཕར་ལ

རྒྱ་གར་ཨུ་ཏར་པར་དེ་ཤི་མངའ་སྡེ་གི་ནང་བཙུགས་ཏེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་གི་ལོ་ནས་ལག་ཤེས་ཞབས་ཏོག་དང་དཔེ་གསར་བྱོན་པ་བ། སྤྱི་ཚོགས་ཞབས་ཞུ་དང་དཔལ་འབྱོར་ཡར་རྒྱས་སོགས་ཀྱི་ཆེད་དུ་གཟེངས་ཐོན་གྱི་བྱས་རྗེས་ཅན་ཚོར་གཟེངས་རྟགས་ཕུལ་སྲོལ་བཏོད་ཡོད་ཅིང། བལ་པོའི་རྒྱལ་ཁབ་ཀྱི་ཆེ་ཁམས་པར་གྲོང་གསེབ་ཏུ་སྐྱེས་བ་གི་དབང་ཕྱུག་རབ་བརྟན་བླ་མ་ལགས་ཁྲ་འགུ་རིན་པོ་ཆེ་གི་དགོན་པར་ནང་པའི་ཆོས་སྒོར་ཞུགས་ཏེ་སློབ་གཉེར་གནང་བ་དང་ཆབས་ཅིག་ཏུ་དེང་དུས་སྨན་སློབ་ཏུ་ཛ་དྲག་མྱུར་སྐྱོབ་ཀྱི་སྨན་བཅོས་གནང་སྟངས་ཀྱི་ཐད་དུ་སློབ་སྦྱོང་ཐོན་ཡོད་པས། ཁྲ་འགུ་རིན་པོ་ཆེས་གཞན་ལ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་སྒྲུབ་དགོས་པ་གི་ལམ་སྟོན་སྙིང་བཅངས་ཀྱིས། བལ་པོའི་གྲོང་གསེབ་དབུལ་ཕོངས་ཁག་ཏུ་མི་འབོར་ཉམ་ཐག་ཁྲི་དགུ་ཙམ་ལ་སྨན་བཅོས་མཐུན་རྐྱེན་བསྐྲུན་ཡོད་པ་ནི་ཁེ་ཕན་དང་འགྲན་བསྡུར་སོགས་ལ་ལྟོས་མེད་ཀྱི་གཞན་ཕན་ཁོ་ན་ལ་དམིགས་ཡོད་པ་ག་སྐོར་ཡང་འགྲེལ་བརྗོད་གནང་གི་འདུག། སྟོང་ཕྲག་དགུ་བཅུ་ཙམ་གྱི་མི་ཕན་ཡོན་གཅུག་པོ་བྱས་ཡོད་རེད། འདི་དེ་ག་འདྲས་བྱས་ནས་ང་ཚོ་གཅུག་པོ་བྱེད་ཀྱི་རེད་ཟེར་ན Medical Camp བྱས། ད་ནི་ད་ལྟ་བུ་མོ་འདི་ཚོ་སྤུ་གུ་སྐྱེས་དུས་སྐབས་སུ་ལ་དཀའ་ངལ་ཆེ་གི་འདུག།

སྟག་མོ་ལུས་སྦྱིན་ཁྲ་འགུ་ཕན་བདེའི་སྨན་ཁང་དུ་ལོ་བཞི་གི་རིང་ཞབས་འདེགས་ཞུ་བ་དང་འབྲེལ་སོ་སོའི་ཚོགས་པ་ཟུར་བཙུགས་གནང་ནས་འཕྲོད་བསྟེན་དང་ཤེས་ཡོན་ཁོར་ཡུག་གི་ཐོག་ལས་དོན་གནང་གི་ཡོད་པ་དང། དེའི་སྔོན་ནས་བལ་པོའི་སྲིད་འཛིན་གྱི་མཚན་ཐོག་ནས་ཀྱང་སྤྱི་ཚོགས་ཞབས་ཞུ་གི་གཟེངས་རྟགས་ཞིག་ཕུལ་བ་དང། སིང་ག་པོར་གྱི་གཞན་ཕན་དང་འགོ་ཁྲིད་ཧུར་ཐག་གི་གཟེངས་རྟགས་བཅས་ཀྱང་རག་ཡོད་ནའང། སོ་སོ་ལ་སྤོབས་པ་དམིགས་བསལ་ཅི་ཡང་མེད་དེ། སྤྱི་ཚོགས་ཞབས་ཞུ་གི་ཐོག་ཧི་མ་ལ་ཡའི་རི་རྒྱུད་ཀྱི་གཞོན་སྐྱེས་ཚོར་མིག་དཔེ་དང་སེམས་ཤུགས་འཕེལ་བའི་རེ་བ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།

དེ་ཡང་རྒྱ་ནག་གཞུང་གིས་རྒྱ་ནག་ནང Video Game ཟེར་བའི་གློག་ཀླད་ནང་གི་རྩེད་མོ་རྩེ་བའི་དུས་ཚོད་ཉུང་དུ་གཏོང་རྒྱུའི་ཆེད་དུ་དམིགས་པའི་སྒྲིག་སྲོལ་གཏན་འབེབས་བྱས་པ་དེ་ཡིས་རྒྱ་ནག་གི་རྩེད་མོའི་མ་རྐང་ལ་ཤུགས་རྐྱེན་ཐེབས་པའི་ཉིན་འགའ་ཤས་རྗེས་དེར་རྒྱ་ནག་མི་མང་གི་སྒྲིག་སྲོལ་ལྟ་ཞིབ་བྱེད་མཁན་གྱི་དཔོན་རིགས་ཤིག་གོ་གནས་ནས་གནས་དབྱུང་བཏང་པའི་གནས་ཚུལ་དེའི་ཐད་གནས་ཚུལ་ཡོང་ཁུངས་ཁག་ལྔ་ཡིས་བཤད་ཡོད་པར Reuters གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། དེ་ནི་རྒྱ་ནག་དཔོན་རིགས་ཧྥང་ཧྲི་ཤིང་ནི་གཟའ་འཁོར་སྔོན་དེར་རྒྱ་ནག་དམར་ཤོག་ཚོགས་པའི་དྲིལ་བསྒྲགས་ལས་ཁང་གི་ཁྱབ་བསྒྲགས་ཚན་པའི་འགོ་ཁྲིད་ནས་གནས་དབྱུང་བཏང་ཡོད་པ་དང། དྲིལ་བསྒྲགས་ལས་ཁང་དེ་ནི་རྒྱ་ནག་རྒྱལ་ཡོངས་ཀྱི་གསར་འགྱུར་ལས་རིགས་དང་དྲིལ་བསྒྲགས་ལས་ཁང་སྟེ། NPPA། ཟེར་བ་ལྟ་རྟོག་བྱེད་མཁན་ཞིག་ཡིན་ཞིང་སྡེ་ཚན་དེ་ཡིས་རྒྱ་ནག་ནང་ཧ་ཅང་དར་སོ་ཆེ་བའི Video Games སམ་གློག་ཀླད་ནང་གི་རྩེད་མོ་རྩེད་ཕྱོགས་ཐོག་ལ་སྒྲིག་སྲོལ་བཟོས་ཡོད་པ་རེད། རྒྱ་ནག་ནང་གི་གསར་འགྱུར་ལས་རིགས་མི་སྣ་སྒེར་གྱི་རྙོག་དྲའི་གནད་དོན་སོགས་ཀྱི་ཐོག་ལ་དྲི་རྩད་བྱེད་མཁན་རྒྱ་ནག་གཞུང་གི་དྲིལ་བསྒྲགས་ལས་ཁང་ལ Reuters གསར་འགྱུར་ལས་ཁང་གིས་དོན་རྐྱེན་དེའི་ཐད་སྐད་ཆ་དྲིས་ཐབས་བྱས་པར་ད་ལྟའི་ཆར་ལན་གང་ཡང་བརྒྱབ་མེད་ལ་གནས་དབྱུང་བཏང་བའི་རྒྱ་ནག་དཔོན་རིགས་ཧྥང་ཧྲི་ཤིང་ལ་དོན་རྐྱེན་དེའི་སྐོར་སྐད་ཆ་དྲིས་ཐབས་བྱེད་པར་ཁ་པར་སོགས་འབྲེལ་བ་བྱེད་པའི་བརྒྱུད་ལམ་ཞིབ་ཕྲ་ལག་སོན་ཐུབ་མེད་པའི་སྐོར་བཀོད་འདུག།
བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་ལྷོ་ཕྱོགས་ཁུལ་དུ་བོད་ཀྱི་རིག་གཞུང་དང་སྒྱུ་རྩལ་ལས་གཞིའི་སྐོར་གོ་རྟོགས་ལས་འགུལ་མཇུག་སྒྲིལ་གནང་བཞག་ལས་གཞི་དེ་ནི་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་ཧོན་སུར་རབ་རྒྱས་གླིང་བོད་མིའི་གཞིས་ཆགས་ནས་འགོ་འཛུགས་གནང་སྟེ་མུ་མཐུད་བེ་ལ་ཀུ་བི་དང་ཀོ་ལི་ཀར་བོད་མིའི་གཞིས་ཆགས་ནང་ཟབ་ཁྲིད་གནང་སྟེ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཉིས་ཉིན་ཀོ་ལི་ཀར་དུ་མཇུག་སྒྲིལ་གནང་ཡོད་འདུག་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་ལྟར་ན་ཆོས་རིག་ལས་ཁུངས་ཀྱི་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་ཀྱིས་ཆོས་རིག་ལྷན་ཁང་ངོ་སྤྲོད་གནང་ཐོག་ལྷན་ཁང་གི་ངོས་ནས་བོད་མིའི་ཆོས་དང་རིག་གཞུང་འཚོ་གནས་ཡོང་ཐབས་སུ་ཕྱག་ལས་གནང་ཕྱོགས་ཐད་འགྲེལ་བརྗོད་གནང་པ་དང་ཟབ་ཁྲིད་ལས་གཞི་དེར་ལྷོ་ཕྱོགས་གཞིས་ཆགས་ཁག་གསུམ་ནས་བོད་མི་ཉིས་བརྒྱ་ལྔ་བཅུ་ཙམ་ལ་མཉམ་ཞུགས་བྱས་འདུག་ཆོས་རིག་ལྷན་ཁང་གི་བོད་ཀྱི་རིག་གཞུང་དང་སྒྱུ་རྩལ་ལས་གཞིའི་ཆེད་མ་དངུལ་ཁག་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་ཡོད་པའི་བོད་མིའི་མ་དངུལ་ལས་ཁང་བརྒྱུད་ཨ་རིའི་གཞུང་གི USAID ལས་ཁང་གིས་མ་དངུལ་རོགས་རམ་གནང་བ་ཞིག་ཡིན་འདུག་ལས་གཞི་དེའི་རིམ་པ་བསྟར་ཆགས་དྲུག་པ་ནང་བོད་མིའི་རིག་གཞུང་གི་ཚོགས་པ་དང་མི་སྒེར་པ། ཉམས་ཞིབ་པ་སོགས་ཁྱོན་བརྒྱ་དང་བཞི་བཅུ་ལ་རོགས་དངུལ་གནང་ཐུབ་པ་བྱུང་ཡོད་འདུག། ད་རེས་ཉེ་ཆར་ཉི་ཧོང་ནང་གི་ས་ཡོམ་གྱི་གནོད་འཚེ་ཚབས་ཆེན་དེའི་ནང་ཉུང་མཐར་མི་ལྔ་བཅུ་རྐྱེན་ལམ་སུ་ཕྱིན་ཡོད་པ་རེད་འདུག་དེ་ཡང་ཕྱི་ཟླ་དང་པོའི་ཚེས་གཅིག་ཕྱི་ལོ་གསར་ཚེས་ཉིན་ཉི་ཧོང་ནང་ས་ཡོམ་གྱི་གཡོ་འགུལ་ཤུགས་ཆེ་ཞིག་བརྒྱབ་པའི་རྗེས། ཚེས་གཉིས་རེས་གཟའ་མིག་དམར་ཉིན་ཉེན་སྐྱོབ་བྱེད་མཁན་ཚོས་མུ་མཐུད་ཉིན་མཚན་མེད་པར་མི་འཚོལ་ཞིབ་བྱེད་བཞིན་ཡོད་པ་དང་ས་ཡོམ་གྱི་གནོད་འཚེ་དེའི་ནང་ད་བར་ཁྱོན་མི་ལྔ་བཅུ་རྐྱེན་ལམ་སུ་ཕྱིན་པ་དང། ཉི་ཧོང་གི་ཁྱོ་དོ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་མི་ལྔ་བཅུ་ང་བདུན་རྐྱེན་ལམ་དུ་ཕྱིན་ཡོད་པའི་སྐོར་ས་གནས་དཔོན་རིགས་ནས་གསུངས་ཡོད་པའི་གྲངས་ཀ་ལུང་འདྲེན་བྱས་ཡོད་པ་རེད། རེས་གཟའ་ཟླ་བའི་ཉིན་ཉི་ཧོང་གི་གླིང་ཕྲན་ཧོན་ཤུ་ཞེས་པའི་ནང་ས་ཡོམ་འགུལ་ཚད་བདུན་དང་ཚེག་ལྔ་བརྒྱབ་པའི་རྐྱེན་གྱིས་རྒྱ་མཚོའི་རྦ་རླབས་མི་ཀྲར་གཅིག་ལྷག་དྲག་ཏུ་འཁྲུགས་པ་དང་མེ་སྐྱོན་དང་འགྲོ་ལམ་ལ་གནོད་འཚེ་བཟོས་པ་གནས་ཚུལ་ཐོན་པ་ལྟར་ཉི་ཧོང་གི་སྲིད་བློན་སྐུ་ཞབས། ཧྥུ་མི་ཡོ་ཁི་ཤི་དཱ་མཆོག་གིས་གནོད་འཚེ་གདོང་ལེན་བྱེད་ཕྱོགས་ཀྱི་ལྷན་ཚོགས་འཚོགས་པའི་རྗེས་ས་ཡོམ་གྱི་གོད་ཆག་དེའི་ནང་མི་ཤི་རྨས་དང་ཐོག་བརྩེགས་ཅན་གྱི་ཁང་པ་ལོག་པ་མེ་སྐྱོན་སོགས་གནོད་འཚེ་ཚབས་ཆེ་བྱུང་ཡོད་པ་གསུངས་ཡོད་པ་རེད། རེས་གཟའ་ཟླ་བའི་ཉིན་ས་ཡོམ་ཤུགས་ཆེ་བརྒྱབ་པའི་རྐྱེན་གྱིས་རྒྱལ་ས་ཀྲོ་ཁྱོ་ནང་ལ་ཡང་གཡོ་འགུལ་ཆེན་པོ་ཐེབས་པ་མ་ཟད་མགྱོགས་ཚད་མྱུར་བའི་རི་ལི་འགག་པའི་ནང་ཇོར་ཇི་ཡན་གཞུང་ཚབ་པ་གཙོས་པའི་མི་མང་ཆིག་སྟོང་བཞི་བརྒྱ་ཙམ་མཚན་གཅིག་རིང་རི་ལི་ནང་ལུས་པའི་གནས་ཚུལ་བྱུང་ཡོད་པ་མ་ཟད།

རོལ་དབྱངས་པ་མ་ཡ་ཧོག་གཙོས་པའི་རོལ་དབྱངས་པ་ཁག་ཅིག་གིས་གླུ་གཞས་གཏོང་གི་ཡོད་པ་རེད་འདུག་དེ་ཡང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་གི Carnegie Hall ཞེས་པའི་ཚོགས་ཁང་ཆེན་མོ་དེའི་ནང་ནེའུ་ཡོག་གི་བོད་ཁང་གི་དཔལ་འབྱོར་ཆེད་དུ་ལོ་ལྟར་རོལ་དབྱངས་ཀྱི་འདུ་འཛོམས་གོ་སྒྲིག་གནང་ནས་ལོ་ངོ་བཅུ་གྲངས་གསུམ་ལྷག་འགྲོ་བཞིན་ཡོད་པ་དང་འདི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་ཁང་གི་དཔལ་འབྱོར་ཆེད་དུ་དམིགས་པའི་རོལ་དབྱངས་འདུ་འཛོམས་ཐེངས་སུམ་ཅུ་སོ་བདུན་པ་དེ་བཞིན་རིང་མིན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་དྲུག་ཉིན་གོ་སྒྲིག་གནང་རྒྱུ་ཡིན་པ་དང། རོལ་དབྱངས་འདུ་འཛོམས་དེའི་ཐོག་ལ་གླུ་གཞས་གཏོང་མཁན་གྱི་གླུ་གཞས་པ་གསལ་བསྒྲགས་ཀྱང་བྱས་ཡོད་པ་རེད་འདུག་ད་ལྟའི་ཆར་གླུ་གཞས་གཏོང་མཁན་གཏན་འཁེལ་བ་ནི་ན་གཞོན་གླུ་གཞས་པ་བུད་མེད་མེག་ཀི་རོ་ཇར་སི་དང་ལོ་རི་ཨན་ཌར་སོན་བཅས་ཡིན་ཞིང། དེ་བཞིན་ཨ་མི་རི་ཀའི་རོལ་ཆ་གཏོང་མཁན་མིང་གྲགས་ཅན་ཕི་ལིབ་སི་གྷི་ལཱས་ཞུ་བ་དང་བོད་པའི་རོལ་དབྱངས་པ་བསྟན་འཛིན་ཆོས་རྒྱལ་ལགས། སི་ཀོ་ཇོ་ཁོ་ཏི་སོགས་རོལ་དབྱངས་སྒྱུ་རྩལ་པ་མང་པོ་ཞིག་རོལ་དབྱངས་ཚོགས་པའི་དུས་ཚོད་སྔ་རོལ་དུ་གསལ་བསྒྲགས་བྱེད་ཀྱི་ཡིན་པའི་གནས་ཚུལ་ཡོད་པ་རེད་འདུག། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་ཁང་གི་དཔལ་འབྱོར་ཆེད་དུ་དམིགས་པའི་རོལ་དབྱངས་འདུ་འཛོམས་དེ་གཙོ་སྐྱོང་གནང་མཁན་ནི་བོད་ཁང་གསར་འཛུགས་གནང་མཁན་སྐུ་ཞབས་རོ་བྷརཊ་ཐོ་མ་ཡི་བུ་མོ་ཨ་མི་རི་ཀའི་གློག་བརྙན་འཁྲབ་སྟོན་པ་ཨུ་མ་ཐ་མན་སོགས་ཁག་ཅིག་ཡོད་པ་རེད་འདུག་རོལ་དབྱངས་འདུ་འཛོམས་དེའི་དཔལ་འབྱོར་ཡོང་འབབ་རྣམས་གྲོང་ཁྱེར་ནེའུ་ཡོག་གི་བོད་ཁང་ཆེད་དུ་ཡིན་ཞིང་དེང་སྐབས་བོད་ནང་དུ་བོད་མིའི་རིག་གཞུང་ཉམས་རྒུད་དུ་འགྲོ་བའི་དཀའ་ངལ་འཕྲད་བཞིན་པའི་སྐབས་དེར་བོད་ཁང་གིས་བོད་མིའི་ཐུན་མོང་མ་ཡིན་པའི་རིག་གཞུང་མི་ཉམས་རྒྱུན་འཛིན་གནང་བཞིན་པ་དང། བོད་ཁང་གིས་བོད་ཀྱི་ཐུན་མོང་མ་ཡིན་པའི་སྲིད་པའི་དཔལ་ཡོན་དང་བོད་མིའི་ཤེས་རབ་ཀྱི་རྣམ་དཔྱོད་དམིགས་བསལ་རང་དབང་གི་གནས་སྟངས་རྣམས་འཛམ་གླིང་མི་དམངས་ལ་ཁྱབ་སྤེལ་བྱས་ཏེ་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་རྣམས་སྲུང་སྐྱོབ་དང་རྒྱུན་འཛིན་ཡོང་ཐབས་གནང་བཞིན་པའི་ཕྱག་ལས་ལ་འཛམ་གླིང་མི་དམངས་ཚོས་རྒྱབ་སྐྱོར་དང་མཉམ་ཞུགས་ཡོང་ཐབས་གནང་གི་ཡོད་པ་རེད་འདུག། ཐའི་ལེན་སྲིད་འཛིན་སིར་ཐ་ཐར་བྷི་སིང་གིས་རེས་གཟའ་མིག་དམར་ཉིན་བརྒྱུད་ལམ་ཁག་ཏུ་སྤྱི་ཟླ་གསུམ་པ་ནས་བཟུང་ཐའི་ལེན་དང་རྒྱ་ནག་རྒྱལ་ཁབ་གཉིས་ཀས་ཕན་ཚུན་ཡུལ་མི་ཚོར་ཐོངས་མཆན Visa དགོས་མཁོ་རྣམས་གཏན་དུ་མཚམས་འཇོག་བྱ་རྒྱུ་ཡིན་ལུགས་གསལ་བསྒྲགས་བྱས་འདུག་བྱེད་ཕྱོགས་འདིས་རྒྱལ་ཁབ་གཉིས་དབར་གྱི་འབྲེལ་ལམ་ཡར་རྒྱས་གཏོང་རྒྱུ་དང་ཡུལ་སྐོར་སྤྲོ་འཆམ་ལས་རིགས་གོང་འཕེལ་གཏོང་རྒྱུར་དམིགས་ཡུལ་བཟུང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་འདུག་ཨེ་ཤི་ཡའི་ལྷོ་ཤར་ས་ཁུལ་གྱི་རྒྱལ་ཁབ་ཐའི་ལེནྜ་ནི་མངའ་ཁུལ་འདིའི་དཔལ་འབྱོར་ཆེ་ཤོས་ཨང་གཉིས་པ་ཡིན་པ་དང་ཡུལ་སྐོར་སྤྲོ་འཆམ་དང་འབྲེལ་བའི་ལས་རིགས་དང་ཡོང་ཁུངས་ལ་ཤུགས་ཆེར་བརྟེན་གྱི་ཡོད་ཅིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ནང་རྒྱ་རིགས་ཡུལ་སྐོར་སྤྲོ་འཆམ་པ་ཚོ་ཐའི་ལེནྜ་ནང་འཛུལ་ཞུགས་ཆོག་པའི་ཆ་རྐྱེན་དེ་འདི་ལོའི་སྤྱི་ཟླ་གཉིས་པའི་བར་དུ་བཟོས་འདུག་ཁྲལ་དང་ལག་ཁྱེར་གཏན་འབེབས་མི་བྱེད་པའི་ཐག་གཅོད་བྱས་པ་དེས་རྒྱལ་ཁབ་གཉིས་དབར་ཕན་ཚུན་བསམ་ཤེས་གུ་ཡངས་ཀྱི་འབྲེལ་ལམ་ཇེ་ཟབ་ཏུ་གཏོང་བའི་གོམ་པ་མདུན་སྤོས་ཤིག་གིས་མཚོན་ཞིང། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝུན་པིན་གྱིས་དོན་གནད་དེའི་ཐོག་རྒྱལ་ཁབ་གཉིས་ཀའི་དབང་ཚད་ལྡན་པའི་དཔོན་རིགས་ཕན་ཚུན་དབར་འབྲེལ་བ་དམ་ཟབ་ཡོད་ལུགས་དང་བྱེད་སྒོ་དེ་དངོས་སུ་ལག་བསྟར་བྱེད་པར་རེ་སྒུག་བྱེད་བཞིན་ཡོད་པ་བརྗོད་འདུག་འདས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཐའི་ལེན་རྒྱལ་ཁབ་ཀྱིས་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་པ་ས་ཡ་ཉི་ཤུ་རྩ་བརྒྱད་ལ་སྣེ་ལེན་བྱས་ཤིང་གཞུང་གི་ཞིབ་འཇུག་ཡིག་ཆའི་ནང་གསལ་ལྟར་ན། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་གི་དམིགས་ཚད་ལས་ཅུང་མང་བ་དེ་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་པ་ས་ཡ་བཅུ་གཉིས་ལ་སྣེ་ལེན་མང་བ་བྱས་པ་མ་ཟད་ཡོང་འབབ་ལའང་ཡུལ་དེའི་དངུལ། Baht། ཁྲག་ཁྲིག་བཅུ་གཉིས་དང་ཨ་སྒོར་ཐེར་འབུམ་སུམ་ཅུ་སོ་ལྔ་ཙམ་བྱུང་འདུག་མ་ལེ་ཤི་ཡའི་རྗེས་སུ་རྒྱ་ནག་ནི་ཐའི་ལེན་ལ་ཡུལ་སྐོར་སྤྲོ་འཆམ་པའི་ཁྲོམ་ར་ཆེ་ཤོས་གཉིས་པ་དེ་ཡིན་ཞིང་ཡུལ་སྐོར་སྤྲོ་འཆམ་པ་ས་ཡ་གསུམ་དང་འབུམ་ལྔ་ལ་སྣེ་ལེན་བྱས་ཡོད་པ་རེད། ཏོག་དབྱིབས་ནད་ཡམས་མ་ཁྱབ་པའི་སྔོན་དུ་ཐའི་ལེན་རྒྱལ་ཁབ་ཏུ་ཡུལ་སྐོར་སྤྲོ་འཆམ་པ་ས་ཡ་གསུམ་དང་འབུམ་དགུ་ལ་སྣེ་ལེན་བྱས་ཡོད་པ་དང། ཐའི་ལེན་དུ་རྒྱ་ནག་ནས་ས་ཡ་གཅིག་ཚེག་གཅིག་བཅས་ཁྱོན་བསྡོམས་མི་གྲངས་ཀྱི་ཟིན་ཐོ་གསར་དུ་བཀོད་ཡོད་པ་རེད། འདས་མ་ཐག་པའི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དེ་ནི་རྒྱ་ནག་ནང་གནམ་གཤིས་ཚ་བ་ཆེ་ཤོས་ཀྱི་ལོ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་པའི་སྐོར་རྒྱ་ནག་གཞུང་འབྲེལ་གསར་ལམ་ཐོག་ཏུ་གནས་ཚུལ་སྤེལ་ཡོད་པ་རེད། དེ་ཡང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་རྒྱ་ནག་ནང་གི་གནམ་གཤིས་ཚ་ཚད་ནི་ཧ་ཅང་གི་ཚ་དྲོད་ཆེ་ཤོས་བྱུང་ཡོད་པའི་སྐོར་ཕྱི་ཟླ་དང་པོའི་ཚེས་གཉིས་རེས་གཟའ་མིག་དམར་ཉིན་གནས་ཚུལ་སྤེལ་ཡོད་པ་དང་ན་ནིང་དབྱར་ཁའི་ནམ་དུས་ལ་ཨེ་ཤེ་ཡ་དང་ཡོ་རོབ་བྱང་ཨ་མེ་རི་ཀའི་ནང་གནམ་གཤིས་ཚ་དྲོད་ཆེ་བའི་དཀའ་ངལ་ཆེན་པོ་བྱུང་བར་བརྟེན་ནས།

ཉིས་སྟོང་བཅུ་ལོར་གངས་རིའི་འཁྱགས་རོམ་བརྒྱ་ཆ་ཉི་ཤུ་མྱུར་པོས་བཞུར་བར་བརྟེན་ནས་སྤྱི་ལེ་གྲུ་བཞི་མ་སྟོང་ཕྲག་བཞི་བཅུ་ཞེ་བརྒྱད་དུ་གྱུར་ཡོད་པ་དང་དེ་བཞིན་འཁྱགས་རོམ་གྱི་ས་ཁྱོན་སྤྱི་ལེ་གྲུ་བཞི་མ་བརྒྱད་སྟོང་ཙམ་རྩ་བརླག་ཏུ་འགྲོ་བཞིན་ཡོད་པའི་སྐོར་དང་དམིགས་བསལ་བོད་མཐོ་སྒང་གི་ཉམས་ཞིབ་བསྟི་གནས་ཁང་གི་ཉམས་ཞིབ་པ Yang Wei ཟེར་བས་སྐབས་དེར Global Times ཟེར་བའི་གསར་འགྱུར་ལས་ཁང་ལ་རྒྱ་ནག་གཞུང་གིས་དབྱེ་བའི་བོད་རང་སྐྱོང་ལྗོངས་ཀྱི་ས་ཁུལ་ནང་གངས་རིའི་འཁྱགས་རོམ་གྱི་ས་ཁྱོན་སྤྱི་ལེ་གྲུ་བཞི་མ་བདུན་སྟོང་དྲུག་བརྒྱ་ལ་བཞུར་ཟིན་གྱི་ཡོད་པ་དེ་ནི་འཁྱགས་རོམ་བཞུར་ཚད་གྱོང་གུད་ཆེ་ཤོས་ཤིག་ཡིན་པ་དང་དེ་ནི་འཁྱགས་རོམ་བཞུར་ཚད་བརྒྱ་ཆ་ཉི་ཤུ་རྩ་བདུན་ལྷག་ཟིན་གྱི་ཡོད་པའི་སྐོར་བཤད་ཡོད་པ་མ་ཟད། བོད་མཐོ་སྒང་གི་འཁྱགས་རོམ་དེ་དག་བཞུར་ཚད་ཆེས་མྱུར་པོས་བཞུར་བའི་རྒྱུ་རྐྱེན་གཙོ་བོ་ནི་གོ་ལའི་གནམ་གཤིས་ཚ་དྲོད་འཕེལ་བའི་རྐྱེན་གྱིས་ཡིན་པ་སྐབས་དེར་བཤད་ཡོད་པ་རེད་འདུག།

ཉིན་གྲངས་བཅོ་ལྔའི་རིང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཡན་ལག་ས་གནས་ཁག་བཅུ་ནས་བོད་མི་སྐྱ་སེར་ཕོ་མོ་རྒན་གཞོན་དྭང་བླངས་ཞབས་ཞུ་བ་དྲུག་ཅུ་བརྒལ་བ་ཞིག་མཉམ་ཞུགས་ཀྱིས་གཙོ་བོ་གོང་ས་མཆོག་གི་གསུང་ཆོས་ཀྱི་མཛད་རིམ་མཚོན་པའི་གསལ་བསྒྲགས་ཞུ་རྒྱུ་དང་ཛ་དྲག་མྱུར་སྐྱོབ་དང་དེ་བཞིན་མི་དང་ཅ་དངོས་བོར་བརླག་རྙེད་འཚོལ་ཡོང་ཐབས་གནང་བ་དང། གཞན་ཡང་མེ་འཁོར་འབབ་ཚུགས་སུ་ཆོས་ཞུ་བར་སྣེ་ལེན་རོགས་སྐྱོར་ཞུ་རྒྱུ་བཅས་ཀྱི་ལས་འགུལ་འཆར་འགོད་གནང་སྟེ་སྤྱི་ཚོགས་ཞབས་ཞུ་བསྒྲུབས་གནང་ཡོད་པ་རེད་འདུག

ཁོ་རང་རྣམ་པ་ཚོ་གིས་ཐུགས་རྗེ་ཆེ་ད་གསུང་ཆོས་གྲུབ་ཚུལ་ལབ་ན་དེ་རིང་ད་ཁེ་སེ་ནི་བྱས་འདུག་ད་དེ་བ་ལ་ཐུགས་རྗེ་ཆེ་ཞུ་མཁན་མང་དག་ཅིག་འབྱོར་བསྡད་ཀྱི་འདུག་ཨ་ང་ཚོའི་ཁྱེད་ཅིག་སྤྱི་ཚོགས་ཞབས་ཞུ་དེ་གི་དམིགས་བསལ་ཨ་ཅིག་དངོས་གནས་ཀྱི་ང་རང་ཚོ་ལ་ཁ་ཡོད་ལག་ཡོད་ཀྱི་ཕན་དེ་འདྲ་ཐོགས་ཀྱི་འདུག་མ་འོངས་པ་ལའང་མུ་མཐུད་ནས་བྱེད་རོགས་བྱེད་ལབ་མཁན་མང་དག་ཅིག་འབྱུང་འདུག་ལགས། ཡང་བོད་ཀྱི་གཞོན་ནུའི་ལས་འགུལ་དེའི་ནང་མཉམ་ཞུགས་གནང་མཁན་བོད་དོན་ལས་འགུལ་བ་དང་རྩོམ་པ་པོ། བསྟན་འཛིན་བརྩོན་འགྲུས་ལགས་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ནས་དབུ་འཛུགས་ཀྱིས་བོད་ཀྱི་གཞོན་ནུའི་སྤྱི་ཚོགས་ཞབས་ཞུའི་ལས་འགུལ་འདིའི་ནང་ཆད་མེད་ཀྱིས་མཉམ་ཞུགས་གནང་ཡོད་ཅིང་ཁོང་གི་དགོངས་པར་བྱས་ན། སྤྱི་ཚོགས་ཞབས་ཞུའི་ལས་འགུལ་དེ་ནི་ནང་ཆོས་ཉམས་ལེན་གྱི་གཙོ་བོ་ཞིག་ཡིན་པར་གསུངས་གནང་བྱུང།
སྐབས་དེའི་རྡོ་རྗེ་གདན་ལ་ཡང་མི་རྣམ་པར་མང་པོ་ཞིག་ཡོང། འགྲེལ་པ་མ་བསྡུས་པ་བཅས་ལ། ལྷག་པར་དུ་ཕ་མ་སྤུན་མཆེད་སྤུ་གུ་དེ་འདྲའི་ཁ་བྲལ། སྤོ་བོ་རྨོ་མོ་དེ་འདྲའི་ཁ་བྲལ་ནང་ལ་ལོག་མ་ཤེས་པ་དེ་འདྲ་ཡོང་གི་འདུག་བ། ཁོང་ཚོ་ལ་ཡང་ད་ལག་ཐོག་ཁ་པར་མི་འདུག་འབྲེལ་བ་བྱེད་ས་ནི་མེད། ཁོ་རང་ཚོ་གཅིག་ག་པར་བསྡད་ཀྱི་ཡོད་མེད།

དེ་བཞིན་ཡང་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་ནམ་རྒྱུན་ནང་བཞིན་གོང་ས་མཆོག་གི་གསུང་ཆོས་སྐབས་དེར། ཉེ་ཆར་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན་ནས་དབུ་འཛུགས་ཀྱིས་ཟླ་བ་འདིའི་ཕྱི་ཚེས་གཅིག་བར། བདུན་ཕྲག་གཅིག་གི་རིང་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང། འཕྲོད་བསྟེན་དང་འབྲེལ་བའི་ཁོར་ཡུག་གཙང་བཟོའི་ལས་འགུལ་སྤེལ་གནང་ཡོད་པ་རེད། དེའི་སྐོར་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ། བསྟན་འཛིན་སྒྲོལ་མ་ལགས་ཀྱིས་ངོ་སྤྲོད་གནང་དོན་ལ། ད་འཕྲོད་བསྟེན་དེ་གལ་ཆེ་ཤོས་ཤིག་རེད་ཞུ་དགོས་རེད་བ། མི་གི་འཕྲོད་བསྟེན་དེ་ཡག་པོ་ཡོད་པ་རེད་ཞུས་ན་ཚང་མ་འགྲིག་འགྲོ་བ་རེད་ཞུས་དུས། ཨ་ནི་འཕྲོད་བསྟེན་འདིའི་ཐོག་ལ་ཨ་ནི་ཁོར་ཡུག་དེ་གཙང་མ་ཡོད་ཡ་གལ་ཆེན་པོ་ཡིན་ཙང་ཨ་ནི་བོད་བུད་མེད་ལྷན་ཚོགས་ངོས་ནས་དང་བླངས་རང་བཞིན་དུ་ཨ་ནི་ཡང་དག་གསུང་ཆོས་ར་བའི་གི་ནང་ལོགས་ལ་ཡང་ཨ་ནི་སྨོན་ལམ་ཚོགས་པའི་སྐབས་སུ་རེད་ད་ནང་བཞིན་གསུང་ཆོས་ཚོགས་པའི་སྐབས་སུ་ལ་ཉི་མ་གཅིག་ལ་དུས་བཞི་ཞེས་གཏོགས་སུ་ཡང་ང་ཚོ་གཙང་མ་བཟོ་གི་ཡོད་སྔ་དྲོ་མ་ཚོགས་གོང་ནས་གཅིག་ད་ནང་བཞིན་གི་བར་སེང་སྐབས་སུ་ལ་གཅིག་ད་ནང་བཞིན་གི་ཡང་ཉིན་གུང་གཙང་མ་བཟོས། ཉིན་གུང་རྗེས་ལ་ཡང་གསུང་ཆོས་ཡར་ཚོགས་པའི་སྐབས་སུ་ལ་ཨ་ནི་ཡང་གཅིག་དེའི་རྗེས་ལ་བར་སེང་གཅིག་གཏང་དགོས་རེད་དེའི་སྐབས་སུ་ལ་གཅིག་ད་ནང་བཞིན་གྱི་ཨ་ནི་གྲོལ་བའི་རྗེས་ལ་ཨ་ནི་ཡང་ཚང་མ་གཙང་མ་བཟོས་ནས་མར་འགྲོ་ཡ་གཅིག་དེ་འདྲ་གཅིག་ང་ཚོས་ཉི་མ་གཅིག་ལ་དུས་བཞི་བཞི་འདུག་ཞེས་གཙང་མ་བཟོས་གི་ཡོད་ཁོར་ཡུག་གཙང་མ་སྔར་ལོ་དང་མི་འདྲ་བར་ད་ལོ་དད་ལྡན་ཆོས་ཞུ་བ་ཕྲན་བུ་ཉུང་བ་ཡོད་དུས་བོད་ཀྱི་བུད་མེད་ལྷན་ཚོགས་ནས་ལས་འགུལ་ཁག་གཅིག་ཕྱིར་འཐེན་གནང་ཡོད་ན་ཡང་བོད་ནང་གི་ཁོར་ཡུག་དང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱིས་མཚོན་པའི

ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། རྒྱ་ནག་གིས་བདེ་སྲུང་བློན་ཆེན་གསར་པ་བསྐོ་གཞག་བྱས་པའི་རྗེས་གྲོས་ཚོགས་ཀྱི་ཚོགས་མི་ཡིན་པའི་དམག་དཔོན་དགུ་ཕྱིར་ཕུད་བྱས་པ་ནི་ལྐོག་ཟ་དང་འབྲེལ་བ་ཡོད་པ་གནད་དོན་དབྱེ་ཞིབ་པས་བརྗོད་འདུག་ལ་ཞི་ཅིན་ཕིང་གིས་ལྐོག་ཟ་རུལ་སུངས་གཙང་སེལ་གྱི་སྲིད་ཇུས་དེས་བོད་ནང་ཕན་ཐོགས་ཡོང་གི་ཡོད་མེད་སོགས་ཀྱི་ཐད་སི་པེན་ནང་གནས་བཞུགས་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། རྒྱ་ནག་གཞུང་གིས་ཉེ་ཆར་ཏུང་ཅུན་བདེ་སྲུང་བློན་ཆེན་དུ་བསྐོ་བཞག་བྱས་པའི་རྗེས་ལས་འགན་བསྐྱར་སྒྲིག་བྱས་ནས། མེ་ཤུགས་འཕུར་མདའི་དམག་དོན་འཐབ་ཇུས་ཀྱི་དམག་སྤྱི་ཆེན་མོ་བཞི་ཐེ་བའི་དམག་དཔོན་དགུ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་འབུད་བྱས་ཡོད་པ་རེད། དམག་དཔོན་དགུ་པོ་དེ་གྲོས་ཚོགས་ཀྱི་ཚོགས་མིའི་ཁོངས་ནས་ཕྱིར་ཕུད་བྱ་དགོས་པའི་རྒྱུ་མཚན་གྱི་སྐོར་ལ་འགྲེལ་བརྗོད་གང་ཡང་བྱས་མེད་ཀྱང་གནད་དོན་དབྱེ་ཞིབ་པ་ཁག་ཅིག་གིས་དེ་ནི་ཞི་ཅིན་ཕིང་གི་ལྐོག་ཟ་རུལ་སུངས་གཙང་སེལ་གྱི་སྲིད་བྱུས་དང་འབྲེལ་བ་ཡོད་པ་ཞིག་ཡིན་ལུགས་གསུངས་འདུག་གལ་སྲིད་ལྐོག་རྔན་ལེན་པ་དང་འབྲེལ་བའི་ཐོག་ནས་ཕྱིར་ཕུད་བྱས་པ་ཞིག་ཡིན་ན་དམག་དཔོན་དགུ་པོ་དེ་ལ་ད་དུང་ཉེས་ཆད་གཞན་འགེལ་སྲིད་པ་ཡང་གསུངས་བཞག་ཞི་ཅིན་ཕིང་གི་ལྐོག་ཟ་རུལ་སུངས་གཙང་སེལ་གྱི་སྲིད་བྱུས་འོག་རྒྱ་ནག་ནང་ཆེས་མཐོའི་དཔོན་རིགས་མང་པོ་འཛིན་བཟུང་བཙོན་འཇུག་དང་གནས་དབྱུང་བཏང་བ་སོགས་ཀྱི་གནས་ཚུལ་བྱུང་ཡོད་སྟབས། ཞི་ཅིན་ཕིང་གི་སྲིད་བྱུས་དེའི་ཐོག་ནས་བོད་ནང་ལྐོག་ཟ་བྱ་མཁན་ཉུང་དུ་ཕྱིན་ནས། སྤྱི་ཚོགས་ཡར་རྒྱས་འགྲོ་རྒྱུར་ཕན་ཐོགས་ཡོང་སྲིད་མིན་བཀའ་འདྲི་ཞུས་པར། བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་དེ་ལྟར་ཡོང་རྒྱུ་ནི་ཧ་ཅང་ཁག་པོ་ཡིན་པར་འགྲེལ་བརྗོད་གནང་བྱུང། སྤྱིར་བཏང་ཞི་ཅིན་ཕིང་གིས་ད་བར་དུ་ལྐོག་ཟ་རུལ་སུངས་ཀྱི་ལས་འགུལ་དེ་སྤེལ་ནས་མང་པོ་ཅིག་བཙོན་ནང་འཇུག་ཡག་དང་མཐོ་རིམ་མི་སྣ་ད་སྦད་དེ་མི་ཚང་མ་ཧང་སངས་དགོས་ཡ་དེ་འདྲ་མཐོ་རིམ་མི་སྣ་དེ་ཚོས

དེ་གང་ལགས། སྤྱི་ཡི་ཆ་ནས་ད་ལྟའི་གང་ཞི་ཅིན་ཕིང་གི་ལྐོག་ཟ་རུལ་སུངས་དེ། མང་ཆེ་བ་དེ་ཁོ་རང་གི་གཅིག་འདམ་ཀ་ཡོད་པའི་སྒོ་ནས། དམིགས་ཡུལ་ཡོད་པའི་སྒོ་ནས་ཨ་ནི་ཁོ་སྐོར་ཞིག་རྩ་མེད་བཟོ་དགོས་དེ་གང་ལགས་ལྐོག་ཟ་རུལ་སུངས་གི་མིང་དེ་བཏགས་གི་ཡོད་བ་རེད་ཟེར་ཟེར་ཡག་མ་གཏོགས་དོན་དམ་པའི་ངོས་ནས་རྒྱལ་ཁབ་དེའི་ནང་གི་ལྐོག་ཟ་རུལ་སུངས་རྩ་མེད་བཟོ་ཡ་གི་དེ་མ་རེད་ཟེར་དེ་ད་གསལ་བོ་འདྲ་བོ་ཅིག་ཆགས་འདུག་ར་དེ་འདི་གང་ལགས། ད་བོད་ནང་ལོགས་ནས་དངོས་གནས་དྲང་གནས་ཀྱི་ལྐོག་ཟ་རུལ་སུངས་བྱེད་མཁན་དང། བོད་མི་དམངས་ལ་གནོད་པ་བྱེད་མཁན་གྱི་དཔོན་རིགས་དེ་ཚོ་ཨ་ནི་ལྐོག་ཟ་རུལ་སུངས་ཀྱི་ལས་འགུལ་དེ་ནང་ནས་མེད་པར་བཟོ་ཡག་དང་འཛིན་བཟུང་བྱེད་ཡག་དེ་འདྲ་ད་ལྟ་གཙང་མ་བཟོ་ཡག་དང་དེ་འདྲ་ཁག་པོ་འདྲ་བོ་ཅིག་རེད་ས། ད་ཡིན་ན་ཁོ་རང་གིས་ཅིག་མི་ཁ་ཤས་ཅིག་འཛིན་བཟུང་བྱེད་ཡག་དང་རྩ་མེད་བཟོ། ཁོ་ཚོ་ད་ཆབ་སྲིད་ཀྱི་ག་རེ་ཟེར་འཐབ་རྩོད་ཟེར་ན་ད་ཆབ་སྲིད་ཀྱི་དགོས་མཁོའི་དབང་གིས་ཨ་ནི་དཔོན་རིགས་ཁ་ཤས་ཅིག་རྩ་མེད་བཟོ་དུས་གང་ལ་ཨ་ནི་ད་ལྐོག་ཟ་རུལ་སུངས་ཟེར་མིང་དེ་འདོགས་ཀྱི་ཡོད་ཡ་དེ་འདྲ་ཅིག་རེད་དེ་འདི་གང་ལ་བྱེད་སྟངས་ཞི་ཅིན་ཕིང་གི་ལྐོག་ཟ་རུལ་སུངས་ཀྱི་ལས་འགུལ་དེ་གིས་བོད་ཀྱི་ནང་ལོགས་ཀྱི་དངོས་གནས་ཀྱི་ཆེད་ཀྱི་ལྐོག་ཟ་རུལ་སུངས་བྱེད་མཁན་གྱི་རྒྱ་མི་དེ་ཚོ། རྒྱ་མིའི་དཔོན་རིགས་དེ་ཚོ་ཅིག་མེད་པར་བཟོ་ཡ་དང་ཡར་རྒྱས་འགྲོ་ཡ་ལ་ཕན་ཐོགས་ཡ་དང་ཨ་ནི་ཅིག་བོད་པ་སྤྱི་ཚོགས་ཡར་རྒྱས་འགྲོ་ཡ་ཕན་ཐོགས་ཡ་དེ་འདྲ་གི་དམིགས་ཚད་བྱུང་ཡ་ཁག་པོ་རེད་བྱ། རྒྱ་ནག་གཞུང་གིས་ཏུང་ཅུན་བདེ་སྲུང་བློན་ཆེན་དུ་བསྐོ་གཞག་བྱས་པ་དེ་ནི་འདི་ལོའི་ཕྱི་ཟླ་བརྒྱད་པའི་ནང་ལ་བདེ་སྲུང་བློན་ཆེན་ཟུར་པ། ལི་ཧྲང་ཧྥུའུ་གར་ཡོད་ཤེས་རྟོགས་མེད་པར་གྱུར་པ་ནས་ཕྱི་ཟླ་བཅུ་པའི་ནང་ལ་ཁོང་གློ་བུར་དུ་གནས་དབྱུང་བཏང་བའི་རྗེས་རྒྱ་ནག་གི་ཆེས་མཐོའི་དཔོན་རིགས་ཀྱི་ལས་འགན་བསྐྱར་སྒྲིག་བྱས་པ་ཆེ་ཤོས་དེ་ཡིན་པ་རེད། ཡང་རིང་མིན་སླེབས་ལ་ཉེ་བའི་ཐེ་ཝན་གྱི་རྒྱལ་ཡོངས་གྲོས་ཚོགས་དང་སྲིད་འཛིན་གྱི་འོས་བསྡུར་རྒྱ་ནག་གིས་ཐེ་བྱུས་མང་པོ་ཞིག་བྱ་བཞིན་པའི་ཐོག་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ལོ་གསར་པའི་ཉིན་ཞི་ཅིན་ཕིང་གིས་ཐེ་ཝན་རྒྱ་ནག་དང་ཟླ་སྒྲིལ་གཏོང་རྒྱུར་ཆོད་སེམས་བརྟན་པོ་ཡོད་པ་བཤད་ཡོད་ཀྱང་འོས་བསྡུའི་རྒྱལ་ཁ་ཆབ་སྲིད་ཀྱི་ཚོགས་པ་སུ་ལ་ཐོབ་ཀྱང་ཐེ་ཝན་གྱི་གནད་དོན་ལ་འགྱུར་བ་འགྲོ་རྒྱུ་དེ་ནི་ཁག་པོ་ཡིན་པ་དང། ལར་ནས་ཐའེ་ཝན་གྱི་འོས་བསྡུའི་མཇུག་འབྲས་རྐྱེན་པས་བོད་ཀྱི་གནད་དོན་དང་བོད་ནང་འགྱུར་བ་འགྲོ་བའི་རེ་བ་དེ་འདྲ་མེད་ལུགས་སངས་རྒྱས་སྐྱབས་ལགས་ཀྱིས་མུ་མཐུད་ནས་འགྲེལ་བརྗོད་གནང་བྱུང། ད་དུང་ཐའེ་ཝན་དང་བོད་ཀྱི་གནས་སྟངས་དེ་ཐད་ཀའི་འབྲེལ་བ་ཡོད་ཡ་དེ་འདྲ་གནད་དོན་གཅིག་མ་རེད། དེ་གནད་དོན་གཅིག་རེད་གནད་དོན་གཉིས་པ་དེ་ད་ཞི་ཅིན་ཕིང་ཡིན་ན་འདྲ་རྒྱ་ནག་དམར་ཤོག་ཀྱི་དཔོན་པོ་སུ་གཅིག་ཡིན་ན་ཐའེ་ཝན་གཅིག་གཅིག་གྱུར་བྱེད་ཀྱི་ཡིན་ཟེར་ཡ་དེ་ད་ཁོ་རང་ཚོ་གི་ཆབ་སྲིད་ཀྱི་ད་ག་རེ་ཟེར་དགོས་འབོད་ཚིག་འདྲ་བོ་ཅིག་རེད། དེ་མ་བཤད་ན་ཁོ་རང་འགྲིག་གི་ཡོད་བ་མ་རེད་ད་ཞི་ཅིན་ཕིང་གི་བལྟས་ཏེ་ཀྲུང་ཧྭ་མི་རིགས་ཀྱི་བསྐྱར་དར་ཟེར་ཡ་དེ་བྱེད་ཀྱི་ཡིན་ཟེར་དགོས་རེད་དེ་བྱེད་དུས་གང་ལ་ཨ་ནི་མི་རིགས་རིང་ལུགས་ཀྱི་ལྟ་བ་དེ་ཞུ་ཡ་བེད་སྤྱོད་བྱས་ནས་ཨ་ནི་ཁོ་ཆབ་སྲིད་དགོས་མཁོར་བེད་སྤྱོད་བྱས་ན་བྱེད་ཡ་ལ་ལས་སླ་བོ་ཞིག་ཡོད་ཡ་ཅིག་རེད་དེ་འདི་གང་ལ་དེ་འདྲ་གི་རྒྱབ་ལྗོངས་འོག་ནས་ད་ཞི་ཅིན་ཕིང་གིས་ཐའེ་ཝན་གཅིག་གྱུར་བྱེད་ཀྱི་ཡིན་ཟེར་ཡ་དེ་ད་དཔོན་རིགས་སུ་ཅིག་ཡོང་ན་དེ་ད་ཁོས་བཤད་བསྡད་ཡ་ཅིག་རེད་མ་བཤད་ཐབས་མེད་འདྲ་བོ་ཅིག་རེད། ཡིན་ན་ཡང་ད་བར་དུ་སུ་གཅིག་གིས་ད་ཐའེ་ཝན་གཅིག་གྱུར་བྱེད་ཐུབ་ཡོད་བ་མ་རེད། ཁྱོད་ཁྱོད་རང་ནས་གསུང་བ་ནང་བཞིན་རེད་དེ་ཏག་ཏག་དེ་ཡིན་ཤོག་ད་ཐའེ་ཝན་གྱི་འོས་བསྡུ་དང་འབྲེལ་བ་ཆགས་འདོད་ཡ་དང་ཞེད་སྣང་བསྐུལ་ཡ་དང་ད་ཐབས་ཤེས་ཡོད་ཚད་ཀྱིས། ད་ཅིག་ག་རེ་ཟེར་དགོས་རེད། རྒྱ་ནག་ཁོ་རང་ཚོ་གི་འདོད་པ་དེ་འདྲ་ཡོང་ཡག་གི་རེ་བ་བྱེད་ཀྱི་ཡོད་རེད་ད། ཡིན་ན་ཡང་ད་ལྟ་གནས་སྟངས་ལྟ་དུས་གང་ལ། ད་དེ། འོས་བསྡུ་གི་མཇུག་འབྲས་ག་འདྲ་བྱུང་ཡིན་པ་ཚོད་དཔག་བྱེད་ཁག་པོ་འདྲ་བོ་ཅིག་ཆགས་ཀྱི་འདུག་ཡིན་ན་ཡང། ད་ཐེ་ཝན་གྱི་སུ་ཅིག། སླེབས་པ་ཡིན་ན་ཡང་རྒྱ་ནག་དང། ཐེ་ཝན་གྱི་འབྲེལ་བ་དེ་ཅིག། གོ་མིན་ཏང་ལྟ་བུ་མཚོན་ན། ཅིག། ལྷོད་རུ་འགྲོ་ཡ་དང། ཡང་ན་ཅིག་ག་རེ་ཟེར་དགོས་རེད། དེ་འདྲ་ཅིག་ཡང་མིན་ན་གཅིག་གྱུར་བྱེད་ཡ་དང་ཡང་མིན་ན་ཅིག་འགྱུར་བ་ཞིག་ཆེན་པོ་འགྲོ་ཡ་དེ་ཁག་པོ་རེད་ངོ་མ་མ་དབྱིང་ཅིའུ་གོ་གོ་མིན་ཐང་གི་སྲིད་འཛིན་རེད་བ་དེ་གི་གནས་སྟངས་ལྟ་དེ་གང་ལ་འགྱུར་བ་འགྲོ་ཐུབ་ཡ་ཁག་པོ་འདྲ་བོ་ཅིག་རེད་ད་རྒྱ་ནག་གཞུང་གི་ཅིག་མང་གཙོ་ཚོགས་པ་དང་གཟན་འདྲ་དེ་ཡ་ན་ཨ་ནི་གོ་མིན་ཐང་དེ་ཅིག་ཅིག་ད་ལོ་རྒྱུས་གི་ངོས་ནས་ཡིན་ན་འདྲ་ཅིག་ལངས་ཕྱོགས་ཡིན་ན་འདྲ་ཁོ་རང་ཚོགས་པ་གི་ངོས་ནས་ཡིན་ན་འདྲ་ཅིག་རྒྱ་ནག་དང་དེའི་ཚེ་ད་འབྲེལ་བ་ཉེ་བོ་ཡོད་ཡ་འདྲ་བོ་ཅིག་ཚོར་དགོས་བར་བ་དེ་མ་ཐག་ཐའེ་ཝན་གྱི་གནད་དོན་ཁོ་རང་འགྱུར་བ་འགྲོ་ཡ་ཁག་པོ་འདྲ་བོ་ཅིག་རེད་ད་ལྟའི་གི་བོད་ནང་ལོགས་ལ་ཅིག་འགྱུར་བ་འགྲོ་ཡ་དང་དེ་འདྲ་གི་རེ་བ་ད་རྩ་བ་ཉིད་ནས་ཡོད་བ་མ་རེད་དེ་འདྲའི་སྒང་ལ་ན་ཐའེ་ཝན་གྱི་འོས་བསྡུ་དང་ཐའེ་ཝན་གྱི་གནད་དོན་འདིས་ཐད་ཀར་ཅིག་བོད་བོད་དོན་དང་བོད་ཀྱི་འབྲེལ་བ་བོད་ཀྱི་གནད་དོན་ལ་འབྲེལ་བ་ཐད་ཀར་དེ་འདྲའི་འབྲེལ་བ་ཆགས་ཡོད་ཡ་དེ་འདྲ་ཅིག་མ་རེད་བསམ་གི། ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་ཀྱི་ཚོགས་མི་རྒྱལ་ཡོངས་འོས་བསྡུ་དེ་བཞིན་རིང་མིན་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གནང་གཏན་འཁེལ་ཡོད་པ་རེད། ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
ཐེངས་འདིའི་དམིགས་བསལ་བཅར་འདྲི་ལེ་ཚན་ནང་ཐེ་ཝན་བོད་མི་སྤྱི་མཐུན་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་སུ་ཐེ་ཝན་སྲིད་འཛིན་འོས་བསྡུའི་ལས་འགུལ་དང་འོས་མི་སུར་རྒྱལ་ཁ་ཐོབ་པའི་རེ་བ་ཆེ་བ་ཡོད་མེད་སོགས་ཀྱི་གནད་དོན་ཐད་ལ། རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཐེ་ཝན་ནང་ལ་བཞུགས་པའི་བོད་དང་ཐེ་ཝན་འགྲོ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་ཀྲི་དང་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པའི་ཀྱི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་ཐོག་མར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་ཚེས་ལ་ཡང་འཚམས་འདྲི་ཞུ་གི་ཡིན་ཨ་ནི་ང་ཚོས་དེ་དུས་ཚོད་བཏོན་གནང་བར་ཐུགས་རྗེ་གནང་ཞུ་གི་ཡིན། བཀྲ་ཤིས་ཚེ་རིང། བཀྲ་ཤིས་ཚེ་རིང་ལགས་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ལ་སྲིད་འཛིན་འོས་བསྡུ་དང་ཨ་ནི་རྒྱལ་ཡོངས་འོས་བསྡུ་གཅིག

ལགས་སེ། ཐོག་མར་ཁོང་ཚོ་སྲིད་འཛིན་མི་བཞི་ཅིག་ཡར་ལངས་ཡོད་རེད་གཅིག་དེ་ད་ཕན་ནམ་དམངས་གཙོ་ཡར་ཐོན་ཚོགས་པ་རེད་དེ་ནང་བཞིན་གོ་མིང་ཏང་བྱས་ཨ་ནི་ཐའེ་ཝན་མི་མང་ཚོགས་པ་ལ་དེ་འདྲས་བྱས་ཨ་ནི་བཞི་པ་དེ་ཡང་ཁོ་རང་སྒེར་གྱི་ཁེར་རྐྱང་ཁོ་རང་ཚོང་པ་ཞིག་རེད་དེ་འདྲས་ཟིན་ཡར་བཞེངས་ཡོད་རེད་ཨ་ནི་མཐའ་མ་དེ་ཡང་ད་ཁོ་རང་རྣམ་པ་གསུམ་ཆགས་ཡོད་རེད་གསུམ་ནས་གཅིག་དེ་ད་དམངས་གཙོ་ཡར་རྩེ་ཚོགས་པ།

ཐའེ་ཝན་རང་གི་མིང་འདྲ་ཆགས་བསྡད་ཀྱི་ཡོད་རེད། ལགས་ལགས་སོ་གསར་འགྱུར་བརྒྱུད་ལམ་ནང་ཆ་ཚང་ཐའེ་ཝན་གྱི་གསར་འགྱུར་ཉན་རྒྱུ་དང་དེ་ཚོ་ལྟ་ཉན་ཡོད་མ་རེད་དེ་ཡིན་ནའི་རོབ་ཙམ་བལྟས་པའི་སྐབས་ལ་ཡང། ད་ལྟའི་གི་མང་གཙོ་ཚོགས་པའི་གཞུང་འཛིན་ཡིན་བཞིན་པའི་གི་དང་གོང་དུ་བཀྲ་ཤིས་ཚེ་རིང་ལགས་གསུངས་པའི་གི་སྲིད་འཛིན་གི་འོས་མི་ཁོ་རང་གི་ངོས་ནས་ཆ་བཞག་པ་ཡིན་ན་དྲིལ་བསྒྲགས་གི་ལས་འགུལ་སྤེལ་གནང་པའི་སྐབས་ལ་ཡང་དོན་དག་གཙོ་བོ་འདྲ་ཅིག་ཁོ་རང་ཚོ་གི་དོན་ཚན་བཏོན་གནང་ཡ་དེ་ད་ཁ་ཤས་ཅིག་ཡོད་ཀྱི་རེད་དེ་གཙོ་བོ་རེད་དེ་ག་རེ་གསུང་གི་ཡོད་པ་ཡིན་ན། ད་ལྟའི་གི་ད་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་ཡར་བཞེངས་ཡོང་གི་འདི་ད་རང་ཁོ་རང་ལས་ཐོག་གི་སྲིད་འཛིན་གཞོན་པ་རེད་དེ་ནི་ཁོ་རང་སྲིད་འཛིན་དང་དེ་ག་ནང་བཞིན་ཁོ་རང་མཉམ་དུ་ཡར་བཞེངས་མཁན་སྲིད་འཛིན་གཞོན་པ་ཤའོ་མེ་ཅིང་ཨ་ནི་མོ་རང་སྔོན་མ་ཆ་བཞག་ན་ནི་ད་ལྟ་དེ་ཨ་རི་ནང་ཡོད་བའི་ཐེ་ཝན་གི་ག་ན་སྐུ་ཚབ་དེ་གི་དུས་མཇུག་ཆག་རེད་བ་གེ་ད་ཁོ་རང་གཉིས་གི་གཙོ་བོ་གསུང་དེ་དེ་ད་ལྟའི་གི་ཨ་ནི་ཚའེ་དབྱིང་ཝེན་གི་གཞུང་གི་འཛིན་པའི་གི་སྲིད་ཇུས་དེ་ད་ག་རང། ད་ལྟ་ལ་གནས་ཐུབ་པ་རེད་ཟེར་དེ་འདྲའི་གསུང་གི་ཡོད་རེད་ད་དེ་ནང་ནས་དཔེར་ན་ཆ་བཞག་ན་ཐེ་ཝན་གྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་ཐེ་ཝན་གྱི་ད་ལྟ་དམངས་གཙོ་དེ་ཧ་ཅང་གལ་ཆེན་པོ་ཡིན་པ་སོང་ཙང་ཐེ་ཝན་གྱི་དམངས་གཙོ་དེ་མུ་མཐུད་ནས་གནས་ཀྱི་རེད། འདི་དམངས་གཙོ་སྲུང་སྐྱོབ་བྱེད་དེ་ང་ཚོའི་ལས་འགན་གཙོ་བོ་ཡིན་ལ་དེ་འདྲས་གསུང་བསྡད་ཀྱི་འདུག་གཉིས་པ་དེ་དཔེར་ན་ད་རྒྱ་ནག་མི་སེར་རྒྱལ་ཁབ་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གཉིས་དེ་ཐ་དད་རེད་རྒྱ་ནག་མི་སེར་རྒྱལ་ཁབ་དེ་ཁོ་རང་གི་ཡང་རྒྱ་ནག་མི་སེར་རྒྱལ་ཁབ་ཀྱི། རྩ་ཁྲིམས་གཞིར་བཟུང་གི་ལག་ལེན་བསྟར་གི་རེད། ད་ནི་དཔེར་ན། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་རྒྱ་ནག་མི་སེར་རྒྱལ་ཁབ་ལ་ཡང་གཅིག་གང་འདྲ་སྟངས་འཛིན་བྱེད་དགོས་ལ་སོགས་པ་དང་ཡང་རྒྱ་ནག་མི་སེར་རྒྱལ་ཁབ་ཀྱིས་ཕར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ཡང་ཕར་སྟངས་འཛིན་བྱེད་དགོས་དེ་འདྲའི་རྩ་བ་རང་ཡོད་མ་རེད་ང་རང་ཚོ་ཡང་གང་འདྲ་རྒྱ་སྐད་ནང་ཨི་པེ་ཨི་གོ་ལབ་ན་ཁྱེད་རང་ཁྱེད་རང། ཤར་བསྐྱོད་བྱེད་དགོས་རེད་ང་རང་རང་སོའི་རྩ་ཁྲིམས་ནང་བཞིན་ཤར་བསྐྱོད་བྱེད་ཀྱི་རེད་འོ་དེ་འདྲའི་གསུང་བསྡད་ཀྱི་བྱས་བསྡད་ཀྱི་ཡོད་རེད་ད་གོ་མིན་ཏང་ཆ་བཞག་ན་ད་པེ་སྤྱིར་བཏང་ཞུ་མི་དགོས་གོ་མིན་ཏང་ཐོག་མ་ཁོ་རང་ཚོ་དེ་ནས་རྩ་ཁྲིམས་བཟོ་བའི་སྐབས་དེ་ཆ་བཞག་གི་ཡིན་ན་གོ་མིན་ཏང་གི་གང་ད་རྒྱ་ཆེན་པོ་ཟི་མེ་ལ་སོགས་པ་དང་དེ་ནང་བཞིན་གྱི་ད་སྔོན་མ་ཐོག་མ་གོ་མིན་ཏང་དེ་སླེབས་པའི་སྐབས་ཀྱི་དང་ད་ལྟའི་གི་གོ་མིན་ཏང་གི་བར་ལ་འགྱུར་བཅོས་ད་ཞེ་པོ་ཞིག་བྱུང་ཡོད་རེད་ཡིན་པ་ཡིན་ན་ལེ་ད་ལྟ།

ཤོག་ཁར་ཕར་ཕྱིན་བསམ་བཞིན་དེ་མི་མང་ལ་སེམས་འཚབ་ཆེན་པོ་ཞིག་སླེབས་བསྡད་ཀྱི་ཡོད་རེད་ད་ཡིན་ནའི་དམངས་གཙོའི་ཡར་ཐོན་ཚོགས་པ་སྲིད་འཛིན་པའི་སྐབས་དུ་ཆ་བཞག་ན་རྒྱ་ནག་གིས་ཅིག་སྡིགས་ར་མང་པོ་བསྐུལ་བྱས་དཔེར་ན་ཡུ་ཀུ་རེན་ནང་བཞིན་དམག་འཛིང་གི་ལ་སོགས་པ་དང་དེ་འདྲས་ཀྱི་ད་ལྟའི་བར་བཀྲ་བྷེ་མང་པོ་བཤད་བསྡད་ཀྱི་ཡོད་རེད་དེ་ཡིན་ནའི་རྒྱ་ནག་གིས་སྡིགས་ར་ག་ཚོད་ཅིག་བསྐུལ་བ་ཡིན་ན་ཐེ་ཝན་མི་མང་འདི་སྡིགས་ར་ལ་ཞེད་སྣང་དང་འཇིགས་སྣང་ཁྱོན་མེད་པའི་ཐོག་ནས་ད་དུང་ཡིན་ན་གཅིག་སྒྲིལ་གྱི་ནུས་པ་དེ་ཤུགས་ཆེ་རུ་འགྲོ་གི་ཡོད་དེ་གསལ་པོ་ཞིག་ཤ་ཤ་དེ་འདྲ་སོང་ཙང་ད་རེས་ཀྱི་འོས་བསྡུ་འདི་གི་སྒང་ལ་ཆ་བཞག་པ་ཡིན་ན་རྒྱ་ནག་གིས་སྤྱིར་བཏང་ས་སྡིགས་ར་བསྐུལ་ཡག་ད་ལོ་མང་པོ་ཕྱིན་ནས་བསྐུལ་བསྡད་ཀྱི་ཡོད་རེད་དེ་ད་ལྟའི་འོས་བསྡུ་ཐག་ཉེ་པོ་བཞུགས་བཞུགས་ཡོད་རེད་དེ་ནང་དམིགས་བསལ་གྱི་རྒྱ་ནག་གི་ཟ་ཁ་བའི་གི་སྡིགས་ར་དང་དེ་འདྲ་གང་ཡང་བྱུང་ཡོད་མ་རེད་སྡིགས་ར་ཡོད་པ་དེ་ཡོད་བསྡད་ཡག་རང་རེད་དེ་སྡིགས་ར་བསྐུལ་བྱས་ཨ་ནི་ཐེ་ཝན་གྱི་ཨ་ནུ་དམངས་ཡར་ཐོན་ཚོགས་པ་ལ་ཡང་ཅིག་རྒྱབ་སྐྱོར་མ་བྱས་པའི་རྣམ་པ་དང་དེ་འདྲའི་རྩ་བ་རང་མེད་པ་སོང་ཙང་ད་དུང་ན་ཅིག་ཐེ་ཝན་གཅིག་སྒྲིལ་དང་དེ་འདྲའི་གི་ནུས་ཤུགས་ཤུགས་ཆེ་རུ་འགྲོ་གི་ཡོད་པ་སོང་ཙང་ད་ལྟ།

ཆབ་སྲིད་པ་ཞིག་མ་རེད་ཁོ་རང་ཨམ་གཅིག་རེད་དེ་ཡིན་ནས་ད་ཅིག་ཐེ་ཝན་ཁོ་རང་ནང་ལ་ཡ་ད་གི་དམངས་གཙོ་ཡར་ཐོན་ཚོགས་པ་དང་གོ་མིན་ཏང་དང་དེ་མིན་གྱི་ཆབ་སྲིད་ཚོགས་པ་མང་པོ་ཅིག་ད་ཅིག་ག་འདྲ་ལུང་པ་ག་པར་ཡིན་ན་ཅིག་ག་འདྲ་གཅིག་གིས་གཅིག་ལ་བཤད་རེས་ཐུགས་རྗེ་ཞུ་བྱས་བསྡད་ཀྱི་ཡོད་རེད་དེ་ཡིན་ནའི་དེ་སྐབས་དེ་ཨ་ནི་ཨེམ་ཆི་ཅིག་དེ་འདྲ་ཞིག་ཐའི་པེ་གྲོང་ཁྱེར་གྱི་སྤྱི་ཁྱབ་ཡར་བཞག་ཡོང་སྐབས་དུ་ཨ་ནི་དམིགས་བསལ་གྱི་གཞོན་སྐྱེས་མང་པོ་ཅིག་རེ་བ་ནང་ལ་ད་མི་གསར་པ་ཅིག་གིས་འདི་འདྲའི་ཆབ་སྲིད་ནང་སླེབས་པ་ཡིན་ན་ད་ལྟ་བར་དུ་ཆབ་སྲིད་ནང་དེ་འདྲས་མང་པོ་ཅིག་འགྲིག་མ་འགྲིག་མང་པོ་ཡོང་གི་རེད་དེ་ཁོ་རང་ལ་རེ་བ་ཆེན་པོ་ཞིག་བརྒྱབ་བྱས་དམིགས་བསལ་འདི་སྐབས་དེ་ཁོ་རང་ཡར་བཞག་ཡོང་སྐབས་དུ་དམངས་གཙོ་ཡར་ཐོན་ཚོགས་པ་མཉམ་དུ་ལག་པ་གཏད་བྱས་དམངས་གཙོ་ཡར་ཐོན་ཚོགས་པའི་རྒྱབ་སྐྱོར་གྱི་ངོས་ནས་སྤྱིར་བཏང་ཁོ་རང་ཅིག་ཆབ་སྲིད་ཚོགས་པ་གང་ཡང་ཡོད་མ་རེད་དེ་འདི་འདྲའི་རྣམ་པ་ཐོག་ནས་ད་ལྟ་ཐའི་པེ་རྒྱལ་ས་གི་སྤྱི་ཁྱབ་ཡར་བཞག་ཐུབ་ཡོད་རེད་དེ་འདི་འདྲ་བཞག་ནས། ཅིག་གང་ལྟར་ཁོ་རང་སྤྱི་ཁྱབ་གནང་བའི་སྐབས་དེ་བ་ཆ་བཞག་ཡིན་ན་ཨ་ནི་ལས་ཀ་མང་པོ་ཅིག་འགྲིག་མ་འགྲིག་མང་པོ་བྱུང་ཡོད་རེད་དཔེར་ན་མཚམས་གཅིག་ལ་ཡང་ཅིག་གོ་མིན་ཏང་ལ་ཐག་ཉེ་བོ་ཞེ་པོ་ཞིག་འགྲོ་བསྡད་མཁན་བཟོ་མཚམས་གཅིག་ལ་ཡང་རྒྱ་ནག་ལ་ཐག་ཉེ་བོ་འགྲོ་བསྡད་མཁན་ཅིག་ཨ་ནི་ཡང་ཁོ་རང་བཀའ་མོལ་གནང་བའི་སྐབས་དུ་ཡིན་ན་གཟབ་གཟབ་ཁྱོན་ནས་མ་གནང་བ་བྱས་གནས་ཚུལ་ཡོད་འདི་འགྲིག་མ་འགྲིག་མང་པོ་བྱུང་ཡོད་དཔེར་ན་ང་རང་ཚོ་བོད་དོན་དང་འབྲེལ་བའི་སྐད་ཡིག་བཤད་པས་ན་ཁོ་རང་བཅིངས་འགྲོལ་མི་འགྲོའི་སྐབས་ལ་ཡང་འདི་སྐབས་དུ་ཁོ་རང་ཐའི་པེ་རྒྱལ་ས་ཀྱི་སྤྱི་ཁྱབ་ཆགས་ཀྱི་ཡོད་རེད་དེ་ཡིན་ནས་བཀའ་མོལ་གནང་བའི་སྐབས་དེ་ལ་ཨ་ནི་བོད་པའི་གི་གྲྭ་བ་བླ་མ་ཚོས་ཀྱིས་ཨ་ནི་སྐུ་ལུས་མེར་བསྲེགས་བཏང་ནས་རྒྱ་ནག་གཞུང་ལ་ཡང་དཀའ་ངལ་ཞེ་པོ་བཟོས་སོང་ལས་ལ་སོགས་པ་དང། དེའི་ཕྱིར་བོད་དོན་རྒྱབ་སྐྱོར་ཚོགས་པ་རེད་དམིགས་བསལ་ང་ཚོ་བོད་དང་ཐེ་ཝན་འགྲོ་བ་མིའི་ཐོབ་ཐང་གི་རྒྱུན་ལས་རྣམ་པ་རེད་ཚང་མས་ཀྱི་ཁོ་རང་ལ་ཡང་དོགས་འདྲི་གནང་དགོས་དང་ཨ་ནི་ཁོ་རང་འདི་ག་ལ་ཡང་དགོངས་དག་ཞུ་དགོས་དང་གནས་ཚུལ་འདི་འདྲས་བྱུང་ཡོད་རེད་དེ་ནང་བཞིན་གྱི་ཐེ་ཝན་ཁོ་རང་ག་ལ་ཆ་བཞག་ཡིན་ན་རྒྱ་ནག་མཉམ་དུ་ཐག་ཉེ་བོ་ཞེ་བོ་བྱུང་ཞེས་འདི་འདྲས་ཀྱི་མི་མང་ལ་སེམས་འཚབ་པའི་ལུས་བཟོས་ཡོད་རེད་དེར་སོང་ཙང་ད་ལྟ་ཅི་སྟངས་ཁོ་རང་ཡར་བཞེངས་བསྡད་ཡོད་རེད་དེ་ཡིན་ན་ད་ལྟའི། བཞེངས་བསྡད་མཁན་གྱི་ཚོགས་པ་རྣམ་པ་གསུམ་གྱི་ནང་ལ་ཡང་ད་མི་མང་གི་བློས་བཀལ་དང་ད་ལྟ་བར་དུ་རེ་བ་ཆེ་ཤོས་དེ་དམངས་གཙོ་ཡར་ཐོན་ཚོགས་པ་རང་ལ་ཆགས་བསྡད་ཀྱི་ཡོད་རེད་དེ་དམངས་གཙོ་ཡར་ཐོན་ཚོགས་པ་རང་ལ་ཆགས་བསྡད་ཡའི་རྒྱུ་མཚན་གཅིག་དཔེར་ན་ཐེ་ཝན་གྱི་ནང་ལ་ད་མི་ཐོག་འགྱུར་བ་འགྲོ་གི་ཡོད་རེད་མི་མང་གི་བསམ་ཚུལ་རེད་ག་རེ་ཐོག་ཡིན་ནའང་འགྱུར་བ་འགྲོ་གི་ཡོད་རེད་སྔོན་མ་རྒན་པོ་ཚོ་ཆ་བཞག་ཡིན་ན་གོ་མིན་ཏང་ཡིན་མཁན་འདི་གི་འགྲིག་ན་མ་འགྲིག་ན་གོ་མིན་ཏང་རང་ལས་མ་གཏོགས་སུ་གཞན་དག་ལ་བསམ་བློའང་གཏང་གི་མེད་རེད་དེ། ད་ལྟ་ཐེ་ཝན་གྱི་གཞོན་སྐྱེས་ཚོ་ཆ་བཞག་པ་ཡིན་ན་རྒྱལ་ཁབ་དང་ཐེ་ཝན་རང་ལ་ཕན་ཐོགས་མཁན་གྱི་མི་སྣ་ཞིག་ཡོད་པ་ཡིན་ན་ཁོ་གཅིག་གི་ཚོགས་པ་ག་རེ་ཡིན་མེད་ཡིན་མེད་ལ་མ་བལྟས་པར་དེ་འདྲ་ཞིག་འོས་བླུག་མཁན་དེ་འདྲའི་མང་པོ་ཆགས་བསྡད་འདུག་དཔེར་ན་ང་རང་ཚོ་ངོ་ཤེས་མཁན་གྱི་ནང་ལ་སྔོན་མ་གོ་མིན་ཏང་གི་ཕ་མ་ཡིན་པ་ཅིག་ལ་ད་མི་ཐོག་གཉིས་པ་གསུམ་པ་གི་ཨ་ནི་སྤུ་གུ་ཚོ་ཨ་ཡང་གཅིག་དམངས་གཙོ་ཡར་ཐོན་ཚོགས་པ་གི་ཚའེ་དབྱིང་ཝན་སྲིད་འཛིན་ཡར་བཞེངས་ཡག་སྐབས་དུ་འདི་ལ་འོས་བླུག་མཁན་ཡང་དེ་ཤུགས་ཆེན་པོ་བྱུང་ཡོད་རེད་དེ་བྱས་ནས་མི་མང་གི་སེམས་པ་གི་ནང་ལ་ད་ལྟའི་གི་གཞོན་སྐྱེས་གི་མི་མང་ཅིག་ཡོད་རེད་ཐའེ་ཝན་གི་གཞོན་སྐྱེས་ཚོ་གི་སེམས་གི་ནང་ལ་ཡང་ང་ཡིན་གཅིག་མིན་གཅིག་གོ་མིན་ཏང་ངའི་ཕ་མ་གོ་མིན་ཏང་ཡིན་ན་གོ་མིན་ཏང་རང་ལ་འོས་བླུག་དགོས་ཡོད་དང་མིན་ཅིན་ཏང་ཡིན་ན་མིན་ཅིན་ཏང་རང་ལ་འོས་བླུག་དགོས་ཡོད་དེ་འདྲའི་རྩ་བ་རང་ནས་མེད་པའི་ཐོག་ནས་རྒྱལ་ཁབ་མི་རིགས་ལ་ག་རེ་ཕན་པ་འདུག་དེ་ག་རང་ལ་འོས་བླུག་བསྡད་མཁན་ཅིག་ཡིན་པ་སོང་ཙང་ཨ་ནི་གཉིས་ནས་ད་ད་ལྟ་བར་དུ་ལོ་ངོ་མང་པོ་ཞིག་ནང་ལ་ཡང་ཐའེ་ཝན་འཛམ་བུ་གླིང་ཡོངས་ལ་ཡང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་སྒང་ལ་གཟེངས་སུ་ཐོན་བསྡད་དེ། དམངས་གཙོ་ཡར་ཐོན་ཚོགས་པའི་ཀྱི་ད་ལྟའི་རྒན་པ་ཚོ་ཕྱག་ལས་གནང་ནས་འདིའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་རིང་ཅིག་རྒྱ་གཅིག་པ་ཡིན་པ་ཡིན་ནའང་རྒྱ་མི་རིགས་ཀྱི་ནང་ལ་ཐའེ་ཝན་ལ་དམངས་གཙོ་ཡང་དག་པ་ཞིག་གཟེངས་སུ་ཐོན་བསྡད་པ་དེ་ཁོང་ཚོའི་ཐུགས་རྗེ་བཀའ་དྲིན་ཡིན་པ་སོང་ཙང་མི་དམངས་ཀྱི་ཤུགས་ཆེ་བ་ཅིག་དམངས་གཙོ་ཡར་ཐོན་ཚོགས་པ་རང་ལ་འོས་བླུག་ཡས་ཀྱི་ད་ལྟའི་རེ་བ་དེ་འདྲ་རེད་ཤག་ལགས། ལགས་ལགས་སོ་ཐུགས་རྗེ་གནང་བཀྲིས་ཚེ་རིང་ལགས་ཀྱིས་དེ་འདྲ་ད་རོབ་ཅིག་ངས་རྒྱ་ནག་གི་ནུས་ཤུགས་ཡོད་མེད་དང་དེ་འདྲའི་སྐོར་ལ་ཡང་བཀའ་འདྲི་ཞུ་དགོས་བསམ་བྱུང་དེ་ད་འདིའི་གོང་ལ་ཡང། ག་ལ་གང་འཚམ་གྱིས་ད་རྒྱ་ནག་གི་གནོན་ཤུགས་དང་དེ་འདྲའི་སྐོར་རང་བཞིན་གྱིས་རྣམ་པ་ཅིག་གསུངས་གནང་སོང་དེ་ག་ནང་བཞིན་འོས་ཐོབ་ཡས་དེ་རེ་བ་ཆེ་བ་དེ་ད་གསར་འགྱུར་བརྒྱུད་ལམ་ཁག་ནས་དེ་ག་རང་གསུང་གི་འདུག་བཀྲས་ཚེ་ལགས་ཀྱི་དཔྱད་པ་གནང་པའི་སྐབས་ལ་ཡང་ད་དམངས་གཙོ་ཡར་ཐོན་ཚོགས་པ་ཅིག་རེ་བ་ཆེ་བ་ཡོད་པ་ཅིག་གསུངས་སོང་ད་ང་རང་ཚོའི་ངོས་ནས་ཆ་བཞག་པས་ན་བོད་དོན་ཐོག་ལ་ཡང་ད་ལྟའི་ཚོགས་པ་གསུམ་འོས་མི་བཞེངས་མཁན་ནང་ནས་རེ་བ་ཆེ་བ་ཅིག་སུ་ཡོད་རེད་བཀྲས་ཚེ་ལགས་ངོས་ནས་གཟིགས་པ་ཡིན་ན། ད་ང་ཚོའི་གིས་ད་ད་ལྟ། བོད་པ་ག་འདྲ་ཞིག་ཡིན་པ་ཡིན་ནས་ཚང་མ་གིས་དངོས་གནས་ཅིག་རེ་བ་ཆེ་ཤོས་དེ་དམངས་གཙོ་ཡར་ཐོན་ཚོགས་པ་རང་ལ་ཆགས་བསྡད་ཀྱི་ཡོད་རེད་དེ་ཆགས་དགོས་པའི་རྒྱུ་མཚན་ཡང་ཆ་བཞག་པས་ན་ང་ཚོའི་གི་ད་གང་དག་ཅིག་ཁོ་རང་ཚོ་ལ་ཡིན་ན་ཐེ་ཝན་གྱི་དམིགས་བསལ་ད་ལྟ་དམངས་གཙོ་ཡར་ཐོན་ཚོགས་པ་གི་ཡིན་གཅིག་མིན་གཅིག་ཐེ་ཝན་རང་བཙན་ལེན་དགོས་གསུང་གི་ཡོད་མ་རེད་ཡིན་པ་ཡིན་ནས་ལས་ཨ་ནི་རྒྱ་ནག་གི་གནོན་ཤུགས་འོག་ལ་ཡོད་པ་སོང་ཙང་ཁོང་ཚོའི་གི་ཨ་ནི་རྒྱལ་སྤྱིའི་གི་ནང་ལ་ཡང་ཐེ་ཝན་གི་གནས་ཚུལ་དེ་འབུར་དང་གཟིངས་སུ་ཐེ་ཝན་གྱི། སྐུ་ལས་ཞུགས་ཤིག་སྐྱོན་གོ་དེ་ནང་བཞིན་གྱི་དམངས་གཙོ་འགྲོ་བ་མིའི་ཐོབ་ཐང་ལ་ཅིག་གང་དག་ཁོ་རང་ཚོ་དོ་སྣང་ཤུགས་ཆེན་པོ་ཡོད་སོང་ཙང་ཨ་ནི་དཔེར་ན་ང་ཚོ་ད་ཕྱི་ཟླ་གསུམ་པའི་ཏ་རིག་བཅུ་གསུམ་བཅུའི་དུས་དྲན་ནས་དེ་ནང་བཞིན་བོད་ནང་ལ་ཡ་དཀའ་ངལ་དུག་ཚུགས་པ་ནས་ཡོང་བའི་སྐབས་སུ་ཐའེ་ཝན་གི་ནང་ལ་ཤུགས་ཆེ་ཅིག་དམངས་གཙོ་ཡར་ཐོན་ཚོགས་པའི་གི་གཞོན་སྐྱེས་ཚོ་ཨ་ནི་ཅིག་བོད་རང་བཙན་ཙམ་ལ་མིན་པ་ཨ་ནི་དངོས་གནས་བོད་ལ་ཡ་དེ་ལ་འགྲོ་བ་མིའི་ཐོབ་ཐང་དང་གཏམ་བརྗོད་རང་དབང་དང་ཨ་ནི་ཅིག་དམངས་གཙོ་རྩ་བ་རང་ལ་མི་འདུག་དེ་འདྲ་སོང་ཙང་ང་ཚོ་བོད་དོན་ལ་ཡ་རྒྱབ་སྐྱོར་བྱེད་ཀྱི་ཡིན་གསུངས་དེ་ཡང་མང་པོ་ཞིག་ཆགས་བསྡད་ཡོད་རེད། གཉིས་ནས་ཡང་ད་ད་ལྟ་དེ་དམངས་གཙོ་ཡར་ཡར་ཐོན་ཚོགས་པ་ཡི་ཡང་ད་སྲིད་འཛིན་གཞོན་པ་བཞེངས་མཁན་དེ་ཞའོ་མེ་ཆིན་མོ་རང་ཆ་བཞག་པ་ཡིན་ན་ད་འདི་བར་དུ་ད་ཕེ་ཆེན་ཐེ་ཝན་གྱི་ནང་གི་ནི་ད་ལྟ་དེ་ཁྲེན་ཧྲུའེ་པན་ལོ་ཉིས་སྟོང་གི་ལོ་ལ་ཡང་ནི་སྲིད་འཛིན་དང་པོ་བཞེངས་ཡོང་སྐབས་དུ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ལ་ཡང་བཅར་ཡོང་མཁན་མི་སྣ་དང་པོ་དེ་ཆགས་བསྡད་ཀྱི་ཡོད་རེད་ཨ་ད་ད་བར་དུ་ང་ཚོས་གི་ད།

གཉེར་གནང་དགོས་རིགས་དེ་གའི་ལས་དོན་དང་འབྲེལ་བའི་རེ་བ་ཆད་ལ་བསུ་ཡོད་མེད་དང་ཨ་ནི་བོད་དོན་ཐོག་ལ་དམིགས་བསལ་གྱི་རེ་བ་བཅོལ་གནང་གི་ཡོད་མེད་སྐོར་ལ་ང་ཚོའི་གསན་མཁན་རྣམ་པ་ཚོར་འགྲེལ་བཤད་གནང་བར་ཐུགས་རྗེ་གནང་ཞུ་གི་ཡིན་སླར་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འདིའི་ནང་ལོགས་ལ་ཡ་བྱ་བ་ལམ་ལྷོང་ཡོང་བའི་སྨོན་འདུན་དང་བཅས་འཚམས་འདྲི་ཞུ་གི་ཡིན་བཀྲ་ཤིས་ཚེ་རིང་ལགས་ཐུགས་རྗེ་གནང། ཨོ་ལགས་སོ་བཀྲ་ཤིས་བདེ་ལེགས། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་འཁོད་གནང་མཛད་པ་ནས་བཟུང་སྐྱེ་འགྲོའི་སྤྱི་དོན་དུ་ཆོས་འབྲེལ་སོགས་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པ་དང་བསྟུན་ནས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་ནང་པའི་ཆོས་ཚོགས་ཁག་གིས་ཀྱང་ཆོས་འབྲེལ་སོགས་གནང་སྒོ་མང་པོ་སྒྲུབ་བཞིན་པའི་འབྲེལ་ཡོད་མི་སྣ་རྣམས་ལ་སེང་གེ་རི་བསོད་ནམས་བླ་མ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་བདེ་བར་འཁོད་གནང་མཛད་པ་ནས་བཟུང་དད་ལྡན་མང་ཚོགས་ལ་གསུང་ཆོས་བཀའ་དྲིན་བསྩལ་གནང་སོགས་སྐྱེ་འགྲོ་སྤྱིའི་དོན་དུ་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་ཡོད་པ་དང་བསྟུན་ནས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་ནང་བསྟན་ཆོས་ཚོགས་རྣམས་ཀྱིས་ཆོས་ཕྱོགས་དང་འབྲེལ་བའི་གནང་སྒོ་མང་པོ་ཞིག་བསྒྲུབས་དང་སྒྲུབ་བཞིན་འདུག། དེ་ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་གྱི་སྔ་དྲོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་དད་ལྡན་ཆོས་ཞུ་བ་ཕྱི་ནང་མི་རིགས་ཁྲི་ཚོ་མང་པོར་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང།

རྩ་བའི་ད་གཟེངས་རྟགས་འབུལ་དགོས་ཡའི་དེ་ད་དམིགས་ཡུལ་དེ་ག་རེ་རེད་ཟེར་ན་གཙོ་བོ་ད་ད་རྒྱལ་བ་ཐམས་ཅད་མཁྱེན་པའི་གི་ད་བཀའ་དྲིན་རྗེས་དྲན་རང་གི་ཆེད་དུ་ད་གཟེངས་རྟགས་དེ་འབུལ་ཡའི་དགོས་པ་དེ་འདྲ་ཞིག་ཡིན་ཞུ་ཡ་ཡིན། ཨ་ནི་གཉིས་པ་དེ་ལ་ད་གཟེངས་རྟགས་གི་ད་ངོ་བོ་དང་ཨ་ནི་མཚན་དེ་ད་ག་རེ་རེད་ཟེར་ལབ་པ་ཡིན་ན་ད་གཟེངས་རྟགས་དེ་གཙོ་བོ་ད་རིན་ཆེན་རྣམ་གསུམ་ལས་གྲུབ་པའི་གི་དེ་འདྲ་ཞིག་ཆགས་སྡོད་ཀྱི་ཡོད།

ཡང་ལ་དྭགས་ཀྱི་སེམས་བསྐྱེད་ཤེས་ཡོན་རིག་གཞུང་ཆོས་ཚོགས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཉིན་ནས་བཟུང་གསུང་ཆོས་སྩལ་གནང་མཛད་པ་ཁག་ལ་དྭགས་མང་ཚོགས་ལ་གསུང་བསྒྱུར་ཞུ་རྒྱུ་གོ་སྒྲིག་ཞུ་བཞིན་འདུག་པས་དེའི་སྐོར་ལ་དྭགས་སེམས་བསྐྱེད་ཤེས་ཡོན་ཚོགས་པའི་བཟང་པོ་ལགས་ཀྱིས་གསུང་དོན། ཚེས་ཉེར་རྩ་དགུ་ཉིན ྋགོང་ས་མཆོག་གིས་གསུང་ཆོས་དངོས་གཞི་དབུ་འཛུགས་གནང་ཡོད་ལ། ཞོགས་པ་སྐུ་མདུན་གྱི་གསུང་ཆོས་གནང་ཡོད་པ་འདི་དགོང་དྲོ་ཆུ་ཚོད་ལྔ་པའི་ཐོག་སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པའི་གོ་སྒྲིག་འོག་ལ་དྭགས་ཀྱི་སྐད་ནང་གོང་ས་མཆོག་གི་གསུང་ཆོས་གསུང་བསྒྱུར་ཞུ་ཡར་གྲ་སྒྲིག་བྱས་པ་བཞིན་གསུང་ཆོས་རྭ་བ་ནང་རྒྱུད་སྨད་བླ་མ་དབུ་མཛད་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་དང་སྐྱབས་རྗེ་བ་ཀུ་ལ་མཆོག་སྤྲུལ་རིན་པོ་ཆེ་གཉིས་ཀྱི་སྐུ་ཡི་ཡོངས་འཛིན་རྗེ་བཙུན་ཐུབ་བསྟན་རབ་རྒྱས་དཔལ་བཟང་པོ་མཆོག་ནས་གསུང་བསྒྱུར་ཉིན་དང་པོ་མཛད་ཡོད་ལ། དེ་བཞིན། ཕྱི་ཚེས་སུམ་ཅུ་གི་གསུང་བསྒྱུར་གསུང་ཆོས་རྭ་བ་ན་དགོང་དྲོ་ཆུ་ཚོད་ལྔ་པའི་ཐོག་འབྲས་སྤུངས་སྒོ་མང་གྲྭ་ཚང་གི་མཁན་ཟུར་རིན་པོ་ཆེ་རྗེ་བཙུན་བློ་བཟང་རྒྱལ་མཚན་དཔལ་བཟང་པོ་མཆོག་གིས་མཛད་རྒྱུ་དང་དེ་ནས་ཉིན་གསུམ་པ་གསུང་ཆོས་ཀྱི་གསུང་བསྒྱུར། དགོང་དྲོ་ཆུ་ཚོད་ལྔ་པའི་ཐོག་གསུང་ཆོས་རྭ་བ་ན་གདན་ས་བཀྲ་ཤིས་ལྷུན་པོའི་དགེ་བའི་བཤེས་གཉེན་ཆེན་པོ་དཀའ་ཆེན་བློ་བཟང་ཤེས་རབ་མཆོག་གིས་མཛད་རྒྱུ་བཅས། སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པའི་མཛད་འཆར་བསྡུ་སྒྲིག་གནང་ཡོད་ལ། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་སྩལ་གནང་དབུ་འཛུགས་མ་མཛད་གོང་དེར་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ནས་ཉི་ཤུ་བརྒྱད་བར་ཉིན་གྲངས་བཞིའི་རིང་ཆོས་འབྲེལ་གོ་སྒྲིག་ཞུས་གནང་འདུག། ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོ་ཡི་གནས་མཆོག་རྡོ་རྗེ་གདན་དུ་སྐུ་མདུན་རྒྱལ་བ་ཡིད་བཞིན་ནོར་བུ་གི་གསུང་ཆོས་ལ་ཧི་མ་ལ་ཡའི་རི་ལྗོངས་ནས་སྐལ་ལྡན་སྐྱ་སེར་མང་པོ་ཞིག་ཕེབས་ཡོད་པ་དང་ལྷག་དོན་དུ་ནུབ་ལ་དྭགས་ཕྱོགས་ནས་མི་མང་སྐལ་ལྡན་སྐྱ་སེར་མང་པོ་ཞིག་ཕེབས་བསྡད་ཤག་ཨ་ནི་སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པའི་ངོས་ནས་འབྲས་སྤུངས་སྒོ་མང་གྲྭ་ཚང་གི་མཁན་ཟུར་རིན་པོ་ཆེ་རྗེ་བཙུན་བློ་བཟང་རྒྱལ་མཚན་དཔལ་བཟང་པོ་མཆོག་ལ་གསོལ་འདེབས་ཞུས་ནས་མི་དམངས་ལ། རྗེ་ཙོང་ཁ་པས་མཛད་པའི་རྟེན་འབྲེལ་བསྟོད་པའི་བཀའ་ཁྲིད། ཕྱི་ཟླ་བཅུ་གཉིས་ཀྱི་ཕྱི་ཚེས་ཉེར་རྩ་ལྔ་ནས་རྩ་བརྒྱད་བར་ཉི་མ་བཞིའི་རིང་མཆོད་རྟེན་རིན་པོ་ཆེ་གི་གཡོན་ཕྱོགས་སྤང་སྟེང་དུ་སློབ་སྦྱོང་བཀའ་ཁྲིད་འདུ་བསྐྱངས་ཡོད་ལ། མཁན་ཟུར་རིན་པོ་ཆེ་མཆོག་གིས་བསྩལ་བའི་གསུང་ཆོས་ཀྱི་དུམ་བུ་ཐུང་ངུ་ཞིག་གསན་རོགས་གནང།

ཡང་ལ་དྭགས་སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་ཆུང་གི་བཟང་པོ་ལགས་ཀྱིས་མུ་མཐུད་ནས་གསུང་དོན། ཁ་སང་ཕྱི་ཚེས་ཉེར་རྩ་བརྒྱད་ཉིན་ཨ་ནེ་རྒྱ་གར་གྲངས་ཉུང་མི་རིགས་ཀྱི་དབུ་ཁྲིད་ལྕམ་རིན་ཆེན་ལྷ་མོ་ལགས་ཡང་དེའི་སྐབས་སུ་མཉམ་ཞུགས་དངོས་སུ་མཛད་ཡོད་ལ་ཨ་ནེ་མི་མང་དད་ཅན་ཚོ་ཡིན་ན་ཨ་ནེ་ཐུགས་སྣང་དང་སྤྲོ་སྣང་གི་བཀའ་ཁྲིད་སློབ་སྦྱོང་མཛད་ཡ་དང་ཨ་ནེ་དྲི་བ་དྲིས་ལན་སྐབས་ལ་ཡིན་ན་དགའ་སྤྲོ་ངང་ནས་དྲི་བ་ནན་པོ་བྱས་བསྡུ་གནང་གི་འདུག་ཡང་ལ་དྭགས་སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པའི་བཟང་པོ་ལགས་ལ་གོང་དུ་ལ་དྭགས་མི་དམངས་ལ་གསུང་ཆོས་སྩལ་གནང་མཁན་དང། ༸གོང་ས་མཆོག་གིས་གསུང་ཆོས་སྩལ་གནང་ཁག་ལ་དྭགས་ཀྱི་ཡུལ་སྐད་ནང་གསུང་བསྒྱུར་ཞུ་མཁན་སྐྱེས་ཆེན་དམ་པ་རྣམས་ཀྱི་ངོ་སྤྲོད་གནང་རོགས་ཞེས་ཞུས་པས། ཁོང་གིས་ཁ་སང་སྤྱི་ཚེས་ཉི་ཤུ་རྩ་ལྔ་ནས་རྩ་བརྒྱད་བར་ཉི་མ་བཞིའི་རིང་མཆོད་རྟེན་རིན་པོ་ཆེ་ནང་དུ་རྟེན་འབྲེལ་བསྟོད་པའི་བཀའ་ཁྲིད་གནང་མཁན་ནི། འབྲས་སྤུངས་སྒོ་མང་གྲྭ་ཚང་གི་མཁན་ཟུར་རིན་པོ་ཆེ་རྗེ་བཙུན་བློ་བཟང་རྒྱལ་མཚན་དཔལ་བཟང་པོ་མཆོག་ནི་ལ་དྭགས་ནས་བསྡུས་སི་རེད་ལ་དྭགས་ནི་ཀླུ་འཁྱིལ་དགོན་པའི་གྲྭ་བ་བསྡུས་སི་རེད་ནི་རྒན་ལགས་ཡང་དེ་ལྷོ་ཕྱོགས་ཕེབས་བྱས་ནི་འབྲས་སྤུངས་སྒོ་མང་གྲྭ་ཚང་མངའ་རིས་ཁམས་ཚན་ལ་བཞུགས་བྱས་བསྡུས་སི་སློབ་གཉེར་གནང་ནས་ཕལ་ཆེར་དགུ་བཅུ་གོ་དགུ་ལོ་ལ་རྒན་བསྡུས་སི་དགེ་བཤེས་ལྷ་རམས་ཐོན་ནས་ནི་ད་འདི་འདྲ་གྲྭ་ཚང་གི་མཁན་པོ་གནང་བྱས་ཨེ་ནས་མཁན་ཟུར་དུ་ཆགས་དུས་རེད་ཨེ་ནས་གཉིས་པ་དེ་འདི་འདྲ། རྒྱུད་སྨད་བླ་མ་དབུ་མཛད་རྒན། རྗེ་བཙུན་ཐུབ་བསྟན་རབ་རྒྱས་མཆོག་འདི་འདྲ། ལ་དྭགས་དཔེ་ཐུབ་དགོན་པ་ནས་དུས་རེད་ཨེ་ནས་རྒན། ད་ས་གནས་དེ་ལ་དྭགས་ཀྱི་འདི་འདྲ་སྙེ་མོ་ཟེར་ནས་དུས་རེད་ཨེ་ནས་རྒན་ལགས་ཡང་འདི་འདྲ་འབྲས་སྤུངས་བློ་གསལ་གླིང་དཔེ་ཐུབ་ཁམས་ཚན་ལ་ཞུགས་བྱས་ཨེ་ནས་རྒན། དགེ་བཤེས་གནང་བྱས་དུས་ད་ངེད་ཚོ་རྒྱལ་བ་རིན་པོ་ཆེ་ཀྱིས་རྒྱུད་སྨད་བླ་མ་དབུ་མཛད་ལ། ཕྱག་རྟགས་བོད་པ་དུ་ཆགས་དེ་རེད་བོད་ཡིག་ནི། གསུམ་པ་འདི་འདྲ་གདན་ས་བཀྲ་ཤིས་ལྷུན་པོའི་གི་དགེ་བའི་བཤེས་གཉེན། རྒན་དཀའ་ཆེན་བློ་བཟང་ཤེས་རབ་མཆོག་ཨེ་ནི་ལ་དྭགས་ཟངས་དཀར་ནས། དུ་ཆགས་དེ་རེད་ནི་རྒན་ལགས་ཡང་ཨེ་ནི་གདན་ས་བཀྲ་ཤིས་ལྷུན་པོ་ལ་ཡ་སློབ་སྦྱོང་གནང་བྱས་ཨེ་དགེ་བཤེས་ལྷ་རམས་ཡང་ཐོན་བྱས་ཨེ་ནི་འདི་འདྲ་ཕྱག་དཔེ་ཁྲིད་ཡ་དང་དུ་གནང་དེ་རེད་ཅེས་ཞུ་གི་ཡིན། ཡང་ལ་དྭགས་ཀྱི་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་གི་འགོ་ཁྲིད་འོག་གནས་མཆོག་རྡོ་རྗེ་གདན་ནང་བྱམས་སྨོན་ཆེན་མོ་ཞུ་བའི་སྨོན་ལམ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ནས་དབུ་འཛུགས་གནང་སྐོར་ཆོས་ཚོགས་འདིའི་དབུ་ཁྲིད་དགེ་བཤེས་ཚེ་དབང་ལགས་ཀྱིས་གསུངས་དོན། ད་སྤྱིར་བཏང་ནས་ད་རྒྱལ་བ་རིན་པོ་ཆེ་དེ་ཕེབས་པའི་དག་ཞིག་ཕེབས་ཞོར་རེད་དེ་ག་ནང་བཞིན་གཅིག་ད་དགེ་ལུགས་རེད་སྨོན་ལམ་ཕ་མ་ཚོགས་བསྡད་ཤག་ས་སྐྱ་གི་སྨོན་ལམ། ཐེངས་སུམ་ཅུ་སོ་བཞི་པ་ཡིན་ན་སོ་གཉིས་པ་ཡིན་ན་གཅིག་ཚོགས་བསྡད་ཤག་ཨ་ནི་ང་ཚོ་ལ་དྭགས་ཀྱི་ངོས་ནས་ཡང་ལོ་སྔ་མ་ནས་ད་ལ་དྭགས་བྱམས་སྨོན་ཆེན་པོ་ཟེར་ནས་ད་གཅིག་ངེད་ཀྱིས་སྣེ་ཁྲིད་ནས་ད་ང་ཚོ་གི་ལ་དྭགས་མངའ་རིས་ནང་ཆོས་རིག་སློབ་ལམ་གཉེར་ཁང་གིས་འགོ་བྱས་ནས་ལ་དྭགས་བྱམས་སྨོན་ཆེན་པོ་ཚོགས་ཐེངས་གཉིས་པ་འདི་ད་ལན་ནས་ང་ཚོ་འགོ་ཚུགས་པ་རེད་ཁ་སང། སྤྱི་ཚེས་ཉི་ཤུ་རྩ་དྲུག་ནས་འགོ་ཚུགས་རོགས་དེ་རིང་ད་ཉི་མ་གསུམ་པ་ཆགས་བསྡད་པ་རེད་ད། འདི་ཡི་བཙུགས་དགོས་རྒྱུ་མཚན་གཙོ་བོ་གཙོ་བོ་ད་འཛམ་གླིང་གི་ཞི་བདེ་དང་གཅིག་དེ་ག་ནང་བཞིན་གཅིག་ད། སྨོན་ལམ་གྱི་དགོས་དོན་གཙོ་བོ་འདི་རོགས་ད་གཅིག་རང་གི་སེམས་འདུལ་ཡ་མི་རིགས་སེམས་རྒྱུད་འདུལ་ཡ་གི་བསླབ་ཡ་དང་ཐབས་ལམ་དང་འདི་འདྲ་བྱས་ཨ་ནི་གཅིག་སྔར་སྲོལ་གྱི་ཨ་ནི་གཅིག་གསུང་རྒྱུན་འདི་ཚོ་གནས་ཡ་སྔར་སྲོལ་གྱི་ཨ་ནི་ངོ་བོ་སྨོན་ལམ་བྱེད་སྟངས་ཀྱི་རིམ་པ་འདི་ཚོ་གནས་ཡ་འདི་འདྲ་གི་ཆེད་དུ་ད་སྨོན་ལམ་གཅིག། ལ་དྭགས་བྱམས་སྨོན་ཆེན་པོ་ཟེར་ནས་རྒྱལ་བ་བྱམས་པའི་བསྟན་པ་དང་མཇལ་ཡས་ཀྱི་སྨོན་ལམ་རེད་གཙོ་བོ་ཞིག་ལྟ། རྒྱལ་བ་བྱམས་པའི་ཀྱི་སྨོན་ལམ་ཞིག་ཚུགས་ནས་ད་ད་ལོ་ཐེངས་གཉིས་པ་དེ་འགྲོ་དེའི་རོ། ད་སྨོན་ལམ་གྱི་སྐབས་དེ་བ་ལ་ལ་ད་ཡང་ང་གར་ཞྭ་ཁུ་ནུ་སྤི་ཏི་འདི་ཚོའི་ག་ལ་ག་ཙམ་ཅིག་འདུག་མོན་ཡང་ག་ལ་ག་ཙམ་ཅིག་འདུག་ལ་དྭགས་ད་འདི་ཙ་ལ་འདུག་སྨྲ་ཚོད་དཔག་བྱས་པ་ཡིན་ན་ང་ཚོས་ཀྱི་ད་ནི་སྨོན་ལམ་དེ་ལ་ཡ་ལ་དྭགས་ཕལ་ཆེར་ཉིས་སྟོང་ལྔ་བརྒྱ་ཙམ་ང་ཚོ་གི་རྩིས་བརྒྱབ་ཀྱི་ཡོད། ད་ལྟ་ད་ལྟའི་སླེབས་སྟངས་ལ་བྱེད་པ་རེད་ཤག་ཕལ་ཆེར་ལ་དྭགས་ཀྱི་ནི་ཕལ་ཆེར་སྟོང་ཕྲག་གསུམ་ཙམ་ཕལ་ཆེར་འཛོམས་གི་མེད་འགྲོ་བསམ་ཕལ་ཆེར་སྟོང་ཕྲག་གསུམ་ཅིག་ལ་དྭགས་ཀྱི་རང་ཕལ་ཆེར་སྟོང་ཕྲག་གསུམ་ཙམ་འཛོམས་ས་རེད། ཨ་ནི་ཨེ་ད་ཀྱི་གར་ཞྭ་ཁུ་ནུ་སྤི་ཏི་པ་དར་སྤང་གེ་ལའི་འགྲོ་བ་ཚོ་དང་མོན་དང་འདི་ཡན་དེ་བ་ནི་ཕལ་ཆེར་མ་མཐའ་ལ་བརྒྱ་ཕྲག་བརྒྱ་ཕྲག་བརྒལ་བ་ཅིག་འདུག་ད་སྟོང་ཕྲག་སྟོང་ཕྲག་བརྒལ་བ་ཡོད་མེད་དེ་ཧ་གོ་མ་སོང། འོ་དེ་འདྲ་ཅིག་འདུག་པ་ཡང་ལ་དྭགས་འདི་ཕལ་ཆེར་སུམ་སྟོང་བརྒལ་བ་ཅིག་སླེབས་མི་ཡོང་བསམ་གྱི་འདུག་ག་ལ་ན་ང་ཚོ་གི་མ་གི་གསོལ་ཇ་དང་བཞེས་བག་དང་དེ་ཚོ་གྲ་སྒྲིག་གྲ་སྒྲིག་བྱེད་ཀྱི་ཡོད་རེད་བ། འདི་ལ་ང་ཚོ་གི་མི་ཉིས་སྟོང་ལྔ་བརྒྱ་དེ་ཁ་སང་ཁེ་ཉིན་ནས་རྩིས་རྒྱབ་འགྲོ་དེ་བ་རེད་ད་འདི་ནང་ལ་ཉུང་ཤས་ཅིག་ད་བོད་པ་ཡོད་རེད་ཉུང་ཤས་ཅིག་ད་ཧི་མ་ལའི་གཞན་དག་ནས་ཡོད་རེད་མ་གཏོགས་མང་ཆེ་བ་ད་ཕལ་ཆེར་ད་ཉིས་སྟོང་ལྔ་བརྒྱ་ཚོད་ཅིག་འདུག། ད་ལྟ་ད་ལྟ་ཇི་སྲུང་རྒྱལ་ཆུ་གེས་བདེ་འོང་བལྟ་བ་ཡིན་ན། ཉིས་སྟོང་བརྒྱད་བརྒྱ་ནས་སུམ་སྟོང་གི་བར་དུ་ལ་དྭགས་སླེབས་ས་རེད་བསམ་བསམ་བྱེད་དོ། ཡང་དགེ་བཤེས་ལགས་ཀྱིས་མུ་མཐུད་ནས་གསུང་དོན། ད་ཁོ་རང་ཚོ་བསྡད་ཡོང་ཡ་འདི་གཙོ་བོ་ད་ཅིག་ད་ང་ཚོ་སྨོན་ལམ་གཅིག་པོ་མ་རེད་ད་རྒྱལ་བ་རིན་པོ་ཆེ་གིས་ད་ནི་བཀའ་ཆོས་དང་དེ་ག་ནང་བཞིན་ཅིག་ད་སྐུ་མདུན་རིན་པོ་ཆེ་ལ་ཡ། ད་བརྟན་བཞུགས་ཀྱི་ཆེད་དུ་བཅར་གྱི་ཡོད་རེད་བ་བརྟན་བཞུགས་དེ་གལ་ཆེན་པོ་མཐོང་གི་ཡོད་རེད་བྱས་ཙང་ང་ཚོའི་སྨོན་ལམ་སྐབས་ལ་ཡང་སང་ཉིན་གནངས་ཉིན་ཉི་མ་གསུམ་གྱི་རིང་ལ་ཨང་རྒྱལ་བ་རིན་པོ་ཆེ་སྐུ་ཚེ་བརྟན་ཡག་གི་ཚེ་སྒྲུབ་ཀྱི་ཆེད་དུ་ང་ཚོ་འདྲེ་མོ་བ་འདི་ཟ་གི་བ་འོ་འདི་བྱེད་རྒྱུ་རེད་ཕལ་ཆེར་ད་ཧི་མ་ལའི་ཕལ་ཆེར་མ་མཐའ་ད་ཕལ་ཆེར་སྟོང་ཕྲག་དྲུག་བདུན་ཙམ་ནང་ལོགས་སླེབས་ཐུབ་མེད་འགྲོ་ད་ངས་ཞིབ་ཕྲ་དེ་ཤེས་མེད། འོ་དེ་འདྲ་ཅིག་རེད་ཤག། ཡང་མོན་རྟ་དབང་ཁུལ་གྱི་དགེ་བཤེས་ངག་དབང་ནོར་བུ་ལགས་ལ་གནད་འདྲི་ཞུ་སྐབས་ཁོང་གིས་ད་རེས་ཆོས་འབྲེལ་གཞི་རྒྱ་ཆེན་པོ་དེ་འདྲ་གོ་སྒྲིག་ཞུས་མེད་ན་ཡང་མོན་ཡུལ་གྱི་ཆོས་ཞུ་བ་རྣམས་བཞུགས་ཡུལ་སོགས་ལ་ཆོས་འབྲེལ་གོ་སྒྲིག་ཞུ་བཞིན་ཡོད་སྐོར་གསུངས་དོན། དགོང་དག་ཕྱི་པོ་གྲུབ་པ་དེ་འདྲའི་སོ་སོ་བསྡད་ས་ད་ད་ག་དེའི་བསྡད་ས་ཕོན་ཆེ་ཤོས་ཅིག་ད་ནངས་འདུག་ཨ་རུ་ན་ཅལ་གྱི་གཞུང་གི་མགྲོན་ཁང་གསར་པ་དེའི་ནང་ལ། ཕལ་ཆེར་མི་བརྒྱ་གཉིས་ཀྱི་ཐོག་ཐུག་གི་བཞུགས་ཡོད་རེད་ཨ་ནེ་ང་དེ chief minister པདྨ་མཁའ་འགྲོ་ཁོ་རང་ཚོ་རང་གི་ནང་དེ་ད་ལྟ་ཁང་པ་ཅིག་ངོ་མ་ད་གནས་སྐོར་ཚོ་ཕེབས་དུས་བཞུགས་ས་ཡིན་ཟེར་ནས་པཱ་ལགས་ཀྱི་དུས་ཚོད་བསྐྱོན་ཡོད་རེད་དེ་ད་མི་བརྒྱ་དང་ལྔ་བཅུ་ཆར་ཕྱིར་ཅིག་དེ་བཞུགས་ཡོད་རེད་དེ་ཚོ་ལ་དགོང་དག་དེ་བ་ཏོག་ཏོག་ཙམ་ད་ནང་ཆོས་སྐོར་ལ་སྐྱབས་མགོན་རིན་པོ་ཆེས་ད་རིང་བཀའ་སློབ་གནང་བ་དང་གསུང་ཆོས་ལ་བཀའ་གནང་བ་དེ་གི་དེ་སྐོར་ལ་ངོ་སྤྲོད་ཕྲན་བུ་ཕྲན་བུ་བྱེད་ཡག་དང་ཨ་ནེ་ཉིན་རྒྱབ་ཆུ་ཚོད་དང་པོ་གཉིས་པ་གསུམ་པ་ནས་ཨ་ནེ་ད་ང་རང་བླ་ཆེན་དེ་ཚོ་སྐུ་མདུན་ལ་ཡང་སྐུ་བཅར་ཞུས་དེ་ཚོ་སྐུ་མདུན་ནས་ཡང་གཅིག་སུ་ཆོས་འབྲེལ་བཀའ་སློབ་དེ་འདྲའི་སྟེར་ཏེ་མ་ཆུ་ཚོད་གཅིག་དེ་ཆུ་ཚོད་ཕྱེད་ཀ་དེ་འདྲའི་འོག་ཏུ་ཞུ་ཡག་འདྲ་པོ་དེ་འདྲའི་རྩེ་ཆགས་དེ་ཚོ་ད་ལྟ་རིམ་པས་རིམ་པས་དུ་ཚོ་ང་ཚོ་འདི་བ་ནང་དོན་གོ་སྒྲིག་འདྲ་པོ་བྱས་འདུག་གནང་བཞིན་པ་འདྲ་པོ་ཞིག་རེད། ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།